གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་པ་མཆོག་ལ་མཇལ་ཁ་བསྩལ་ཞིང། ད་རེས་མཇལ་ཁ་བྱུང་བ་དེ་ནི། རང་རྒྱུད་ལ་ཆེས་དཔག་དཀའ་བའི་ཡོན་ཏན་འབྱུང་གཞི་ཞིག་རེད་འདུག་ཅེས་གཞུང་ཚབ་པ་མཆོག་གིས་འགྲེལ་བརྗོད་གནང་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་རྟོག་ཞིབ་པ་དྲུག་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྤྱི་དང། ཡང་སྒོས་སུ་ངལ་རྩོལ་བར་བཤུ་གཞོག་ཚབས་ཆེན་གཏོང་བཞིན་པར་བློ་འཚབ་ཡོད་སྐོར་རྒྱ་ནག་གཞུང་ལ་ཐུན་མོང་གི་ཡི་གེ་ཞིག་བཏང་པའི་ནང་བཀོད་འདུག། བྲག་མགོ་རྫོང་གི་མི་མང་ལ་དྲག་གནོན་རྩུབ་སྤྱོད་དང་ལྷ་སྐུ་དང་སློབ་གྲྭ་གཏོར་བཤིག་གཏོང་མཁན་གཏེ་བོར་ངོས་འཛིན་བྱེད་བཞིན་པ། དམར་ཤོག་དྲུང་ཆེ་བརྗེ་བོ་བརྒྱབ་སྟེ། ཆབ་སྲིད་དང་འབྲེལ་བ་མེད་པའི་གོ་གནས་ཤིག་ཏུ་འཕོ་འགྱུར་བཏང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་གསན་བཞེས་རྣམ་པ་སྐུ་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་བོད་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཞི་པའི་ཚེས་བཅུ་གསུམ་གཟའ་ཕུར་བུ་རེད་ང་བཀྲ་ཤིས་དབང་ཕྱུག་ཡིན།

གཤམ་ལ་དེ་རིང་གི་གནས་ཚུལ་ཁག་དབུ་འཛུགས་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་པ་ཌོག་ཊར་ཨེ་ལིས་ཀ་ཛི་གོ་བ་མཆོག་ལ་མཇལ་ཁ་དང་བཀའ་སློབ་གནང་ཡོད་ཅིང། གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ལྷན་དུ་དུས་ཡུན་སྐར་མ་བཅོ་ལྔ་ཙམ་མཇལ་རྒྱུ་བྱུང་བ་དེ་ནི་རང་རྒྱུད་ལ་ཆེས་དཔག་དཀའ་བའི་ཡོན་ཏན་འབྱུང་གཞི་ཞིག་རེད་འདུག་ཅེས་གཞུང་ཚབ་པ་ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདི་ཚེས་བཅུ་གཉིས་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་པ Doctor Eliska Zigova མཆོག་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང་མཇལ་ཁ་གྲུབ་རྗེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱ་གར་གཞུང་ཚབ་པར་བཀའ་འདྲི་ཞུས་སྐབས། It was wonderful, it was very touching, it was very spiritual དེ་རིང ྋགོང་ས་ཏཱ་ལའི་བླ་མ་མཆོག་མཇལ་རྒྱུ་བྱུང་བ་དེ་ནི་ཧ་ཅང་གི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་རིང་གོང་ས་མཆོག་ལ་མཇལ་བཅར་ཞུས་པ་དེ་ནི་གཙོ་བོ་ཆོས་ཕྱོགས་ཡིན་པ་མ་ཟད། གོང་ས་མཆོག་དང་ལྷན་དུ་དུས་ཡུན་སྐར་མ་བཅོ་ལྔ་ཙམ་མཇལ་རྒྱུ་བྱུང་བ་དེ་ནི་རང་རྒྱུད་ལ་ཆེས་དཔག་དཀའ་བའི་ཡོན་ཏན་འབྱུང་གཞི་ཞིག་རེད་འདུག། ཚང་མས་དེ་ལྟར་ངོས་འཛིན་གནང་དགོས་ཞེས་འགྲེལ་བརྗོད་གནང་བྱུང། གཞི་རྩའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་ཐོག་མ Vaclav Havel མཆོག་དང་གོང་ས་མཆོག་ནི་ཐུགས་འདྲིས་ཧ་ཅང་ཡག་པོ་ཡོད་པ་མ་ཟད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ལོར་གོང་ས་མཆོག་ཅེག་སྤྱི་མཐུན་རྒྱལ་ཁབ་ཏུ་ཆིབས་བསྒྱུར་ཐོག་མ་དེ་མཛད་ཡོད་པ་རེད། དེ་རིང་མཇལ་ཁའི་སྐབས་གོང་ས་མཆོག་གིས་ཅེག་སྤྱི་མཐུན་རྒྱལ་ཁབ་དང་བོད་མིའི་དབར་གྱི་འབྲེལ་ལམ་ནི་མི་རབས་ནས་མི་རབས་བར་གྱི་འབྲེལ་བ་ཆགས་ཀྱི་ཡོད་སྐོར་གསུངས་ཡོད་པ། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱ་གར་གཞུང་ཚབ་པ་ཌོག་ཊར་ཨེ་ལི་སི་ཀ་ཛི་གོ་བ་ལགས་ཀྱིས་འགྲེལ་བརྗོད་གནང་བྱུང།
དེ་རིང་གོང་ས་མཆོག་གིས་ཀྱང་ཅེཀ་སྤྱི་མཐུན་རྒྱལ་ཁབ་དང་བོད་མིའི་དབར་འབྲེལ་བ་དེ་ནི་མི་རབས་ནས་མི་རབས་ཡིན་པ་གསུངས་པ་བཞིན་ཅེཀ་སྤྱི་མཐུན་རྒྱལ་ཁབ་དང་བོད་མི་རྣམས་ནི་ཆབ་སྲིད་ཀྱི་འབྲེལ་བ་ཙམ་མིན་པར་དེ་ནི་མི་དང་མིའི་དབར་གྱི་འབྲེལ་བ་མདོར་ན་ཧ་ཅང་གི་སེམས་ཐག་ཉེ་བོ་ཆགས་ཀྱི་ཡོད། གཞན་ཡང་ཐེངས་འདིའི་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱ་གར་གཞུང་ཚབ་པ་ཌོག་ཊོར་ཨེ་ལི་སི་ཀ་ཛི་གོ་ཝ་ལགས་བཞུགས་སྒར་དུ་ཕེབས་པ་ནི་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་འདུག་ཅིང། དེ་ཡང་ཐེངས་འདིའི་ཕྱོགས་ཕེབས་ནི་སྒེར་དོན་ཡིན་འདུག་ལ། དུས་ཡུན་དེའི་རིང་བཞུགས་སྒར་གྱི་རི་མགོར་འཛེགས་རྒྱུ་དང་དེ་བཞིན་ནོར་བུ་གླིང་ཁ་སོགས་ལ་ཕེབས་འཆར་འདུག་གཞི་རྩའི་ཅེ་ཀོ་སི་ལོ་ཝེ་ཀི་ཡ་རྒྱལ་ཁབ་ཀྱི་སྲིད་འཛིན་ཝེ་སི་ལེབ་ཧ་ཝེལ་མཆོག་གིས་སྲིད་འཛིན་གྱི་གསུང་བཤད་དང་པོ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ལོའི་ཕྱི་ལོ་གསར་ཚེས་ཉིན་གནང་སྐབས་ཁོང་གིས་ཡི་ཤུའི་བླ་ཆེན་ཇོན་པོབ་གཉིས་པ་མཆོག་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཅེ་ཀོ་སི་ལོ་ཝེ་ཀི་ཡ་ནང་གདན་འདྲེན་ཞུ་རྒྱུའི་འདུན་པ་བཏོན་ཡོད་པ་ལྟར། ལོ་དེའི་སྤྱི་ཟླ་དང་པོའི་ནང་ཇོན་པོབ་གཉིས་པ་མཆོག་དང་དེའི་རྗེས་སྤྱི་ཟླ་གཉིས་པའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་ཁབ་དེའི་ནང་གདན་འདྲེན་ཞུས་ཡོད་པ་རེད། ཕྱིས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ཅེ་ཀོ་སི་ལོ་ཝེ་ཀི་ཡ་མིང་བསྒྱུར་གྱིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཆགས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་དང་པར་ལེན་ཕྱོགས་སྒྲིག་པ་བསྟན་འཛིན་འོད་ཟེར་གཉིས་ནས། རྒྱ་གར་གཞུང་གི་ལམ་སྟོན་འོག་རིག་གཞུང་ལྷན་ཁང་གིས་གོ་ལའི་ནང་པའི་ལྷན་ཚོགས་ཆེས་ཐོག་མ་དེ་རྒྱ་གར་རྒྱལ་ས་ལྡི་ལིར་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་དང་ཉི་ཤུ་གཅིག་བཅས་ཉིན་གྲངས་གཉིས་ཀྱི་རིང་གོ་སྒྲིག་གནང་གི་ཡོད་ཅིང། དེ་ཡང་ནང་པའི་ལྟ་གྲུབ་དང་ལག་ལེན་རྣམ་པ་ཁག་གི་བརྒྱུད་ནས་དེང་དུས་འཛམ་གླིང་ལ་འཕྲད་བཞིན་པའི་དཀའ་ངལ་ཁག་ལ་གདོང་ལེན་གནང་ཕྱིར་དང། ནང་པའི་མཁས་པ་རྣམས་དང་དགེ་འདུན་པ་རྣམས་ལ་སྡིངས་ཆ་ཞིག་བསྐྲུན་ནས་སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་པའི་ནང་ཆོས་ཀྱི་རིན་ཐང་ཁག་ཕྱག་ལེན་བསྟར་ནས་འཛམ་གླིང་རྒྱལ་ཡོངས་ནང་ཞི་བདེ་དང་མི་དམངས་ལ་འཆམ་མཐུན་མཉམ་གནས་བསྐྲུན་ཐབས་ཆེད་ཕྱག་ལས་གནང་རྒྱུ་དང། འཛམ་གླིང་ནང་དུ་དཀའ་ཚེགས་མང་པོ་ཞིག་འཕྲད་བཞིན་པ་འདི་དག་སེལ་ཐབས་སུ་ནང་པ་སངས་རྒྱས་པའི་ངོས་ནས་ཞབས་འདེགས་ག་རེ་གནང་ཐུབ་མིན་ཐད་བཀའ་བསྡུར་གནང་རྒྱུའི་ཆེད་དམིགས་པ་ཞིག་ཡིན་པ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་མཆོག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་ལ་ཨ་ནི་འཛམ་བུ་གླིང་འདིའི་ནང་ལ་དམག་འཐབ་དང་ཨ་ནི་གཅིག་ཕ་གི་གཅིག་ཚོང་འབྲེལ་བཀག་རྒྱ་དམ་ཡ་ལ་སོགས་པ་དང་ཨ་ནི་གཅིག་དེས་མཚོན་པའི་རྟགས་གཅིག། འཛམ་བུ་གླིང་འདི་ནི་ཤོག་ཁག་ཁ་ཤས་ལ་ཡང་བགོ་བཤའ་ཐེབས། དེ་གཅིག་གཅིག་ལ་ཡང་འཐབ་རྩོད་ཤུགས་ཆེར་འགྲོ་ཡ་དང། གཅིག་ལྷག་པར་དུ་ཡང་གོ་མཚོན་གྱི་གཅིག་ཕ་གི་ག་རེ་ཟེར་དགོས་རེད། གསོག་འཇོག་གཅིག་བྱེད་ཡ་དེ་ཞེ་དྲག་གི་གལ་ཆེན་པོ་གཅིག་རྒྱ་ཆེ་རུ་འགྲོ་ཡ་དང། དེ་འདྲའི་ཉེན་ཁ་ཡོད་པ་ཡིན་དུས་དེ་འདྲའི་དུས་ཚོད་ལ་ང་ཚོས་ཨ་ནི་བསླབ་བྱ་དེ་གའི་དེ་ཚོ་དྲན་པ་བྱས་ནས་ང་ཚོས་ཕན་ཚུན་བགྲོ་གླེང་བྱས་པ་ཡིན་ན་ཏན་ཏན་མི་མང་པོ་ཞིག་ལ་ཕན་ཐོགས་ཡོད་པའི་གཅིག་ཕ་གི་ག་རེ་ཟེར་དགོས་རེད་ད། དེ་ནས་བསླབ་བྱ་ལམ་སྟོན་ཅིག་ཏན་ཏན་ཐོན་ཐུབ་ཀྱི་རེད་ཟེར་ང་ཚོས་རེ་བ་འདི་ཞུ་གི་ཡོད་རེད། གོ་ལའི་ནང་པའི་ལྷན་ཚོགས་ཐོག་ནས་དཔལ་ནཱ་ལེནྡྲའི་ནང་པའི་སྲོལ་རྒྱུན་ཁག་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་ཞུ་རྒྱུ། དེ་བཞིན་ནང་པའི་གནས་ཆེན་ཁག་གི་སྐོར་བཀའ་བསྡུར་གནང་རྒྱུ་ཡིན་པ་རེད་འདུག་ཡང་ནང་པའི། ཆེས་མཐོའི་ལྷན་ཚོགས་ཐོག་དེའི་ཐོག་ནས་རྒྱ་གར་དང། ལོ་ངོ་སྟོང་ཕྲག་མང་པོའི་རིང་ནང་ཆོས་དང་རིག་གཞུང་སོགས་ཀྱི་ཐོག་འབྲེལ་བ་ཡོད་པའི་ལྷོ་དང་ལྷོ་ཨེ་ཤེ་ཡ། དེ་བཞིན་ཤར་ཨེ་ཤེ་ཡའི་རྒྱལ་ཁབ་ཁག་གི་ནང་དུ། མཉམ་འབྲེལ་གྱི་ཐོག་ནས་བསྐྱར་གསོ་དོན་གཉེར་གནང་རྒྱུ་མ་ཟད། ལྷན་ཚོགས་དེ་གོ་སྒྲིག་གནང་མཁན་རྣམས་ཀྱིས་དེའི་ཐད་ཡིག་ཆ་ཞིག་ཀྱང་བཟོ་སྐྲུན་གནང་སྟེ་རྒྱལ་སྤྱིའི་འབྲེལ་བའི་མཁས་པ་རྣམས་ཀྱིས་ཞིབ་འཇུག་གནང་སྐབས་དཔྱད་གཞིའི་ཡིག་ཆར་བེད་སྤྱོད་གནང་ཐུབ་པ་ཞིག་བཟོ་རྒྱུའི་ཐུགས་རེ་ཡང་གནང་བཞིན་ཡོད་པ་རེད། རྒྱ་གར་ཧི་མ་ཅལ་མངའ་སྡེའི་ནང་ཆགས་པ་ཁམས་ཀ་ཐོག་གཞིས་ཆགས་དགོན་གྲོང་གཉིས་ཀྱི་ངོས་ནས་ཕྱི་ཟླ་བཞི་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་ཕོ་བྲང་དུ་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་གནང་ཡོད་ཅིང། རིག་འཛིན་བདུད་འདུལ་རྡོ་རྗེ་དང། རིག་འཛིན་ཀློང་གསལ་སྙིང་པོའི་ཆོ་གའི་སྒོ་ནས་ཉིན་གྲངས་ཉི་ཤུ་རྩ་ལྔ་རིང་ཚེ་སྒྲུབ་ཁག་བཅུ་གཅིག་ཙམ་བསྒྲུབས་གནང་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་གར་ཧི་མ་ཅལ་མངའ་སྡེའི་སིར་མོར་རྫོང་ཁོངས་སུ་ཆགས་པ་ཁམས་ཀ་ཐོག་གཞིས་ཆགས་དགོན་གྲོང་གཉིས་ཀ་གི་ངོས་ནས། ཕྱི་ཟླ་བཞི་པ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་བཞུགས་སྒར་ཕོ་བྲང་དུ་བོད་མིའི་དབུ་ཁྲིད་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞིག་གནང་ཡོད་ཅིང། བརྟན་བཞུགས་དེ་གནང་བ་གི་ཚེ་སྒྲུབ་ཀྱི་ཚོགས་མགོན་དུ་མཁན་ཆེན་བརྩོན་འགྲུས་རྒྱ་མཚོ་མཆོག་དང་ཀ་ཐོག་རྒྱལ་ཤུལ་སྟོང་སྐྱབས་ཁྲི་རིན་པོ་ཆེ་མཆོག་སྤྲུལ་སྐུ་བློ་བཟང་འཇིགས་མེད་སོགས་གཙོས་པ་གི་མཁན་བླ་སྤྲུལ་དང་དགེ་འདུན་པ་བདུན་ཅུ་ལྷག་གིས། རིག་འཛིན་བདུད་འདུལ་རྡོ་རྗེ་དང་རིག་འཛིན་ཀློང་གསལ་སྙིང་པོ་གི་ཆོ་ག་གི་ལམ་ནས་ཚེ་སྒྲུབ་ཁག་བཅུ་གཅིག་ཉི་མ་ཉི་ཤུ་རྩ་ལྔ་གི་རིང་གནང་ཡོད་པར་བརྟེན། བརྟན་བཞུགས་གི་སྐབས་སུ་གོང་ས་མཆོག་ལ་ཚེ་རིལ་དང་ཚེ་མདའ་སོགས་ཕུལ་བར་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ་དང། ཀ་ཐོག་དགོན་པ་དང་དགའ་ལྡན་ཕོ་བྲང། ལྷག་པར་དུ་གོང་ས་མཆོག་ལ་ལོ་རྒྱུས་རང་བཞིན་གྱི་ཆོས་དང་དམ་ཚིག་གི་འབྲེལ་བ་ཟབ་པོ་ཡོད་པ་སོགས། བརྟན་བཞུགས་ཕུལ་མཁན་ཀ་ཐོག་རྒྱལ་ཤུལ་སྟོང་སྐྱབས་ཁྲི་རིན་པོ་ཆེ་མཆོག་ནས་འགྲེལ་བརྗོད་གནང་གི་འདུག། སྤྱི་བཏང་གིས་ང་ཚོའི་ཀ་ཐོག་དགོན་པ་དང། ཨ་ནི་དགའ་ལྡན་ཕོ་བྲང་ལྷག་པར་དུ་རྒྱལ་བ་རིན་པོ་ཆེ་དང་ཨ་ནི་ཆོས་དང་དམ་ཚིག་གི་འབྲེལ་བ་ཆེན་པོ་ཞེ་གཅིག་ཡོད་རེད་ལོ་རྒྱུས་རང་བཞིན་ལྡན་པས། དེ་གང་ཡིན་ཟེར་ན་ཀ་ཐོག་དགེ་རྩེ་རིན་པོ་ཆེ་གི་སྐུ་ཕྲེང་རིམ་བྱོན་བཅས་ནི་རྒྱལ་བ་རིན་པོ་ཆེ་དང་འབྲེལ་བ་ཡོད་པ་དང་ཨ་རྒྱལ་བ་རིན་པོ་ཆེ་ཡང་དགུང་ལོ་བརྒྱ་དང་བཅོ་གསུམ་བཞུགས་གི་རེད་ཟེར་ནི་དེ་ཡང་ཨ་ནི་ཀ་ཐོག་དགེ་རྩེ་རིན་པོ་ཆེ་སྐུ་གོང་མ་ཀ་ཐོག་རིག་འཛིན་ཆེན་པོ་ཁོང་རེད། ཨ་ཁོང་གིས་ག་རེ་གསུངས་ཡོད་རེད་ཟེར་ན་རྒྱལ་བ་རིན་པོ་ཆེ་དགུང་ལོ་བརྒྱ་དང་བཅོ་གསུམ་བཞུགས་དགོས་པ་དང། བཞུགས་པ་དེ་ཡང་ཞབས་བརྟན་མང་པོ་ཞེ་གཅིག་ཡོད་རེད། དེའི་ཞབས་རིམ་དེ་དང་འབྲེལ་ནས་ཀ་ཐོག་དགེ་རྩེ་རིན་པོ་ཆེ་ཡང་ཨ་ནི་ཕ་གི་བལ་ཡུལ་ལ་ཨ་ནི་མཚམས་ལོ་གཅིག་གཉིས་བཞུགས་ཡ་དང་ཨ་ནི་ང་ཚོ་དེ་མཁན་ཆེན་བརྩོན་འགྲུས་རྒྱ་མཚོ་ཡང་ཁ་ཆེ་ཕ་གི་མ་ར་ཏི་ཀ་ལ་བདུན་ཕྲག་གཅིག་ལ་ཡ་དེ་གི་མཚམས་བཞུགས་པ་རེད་ད་གཙོ་བོ་དེ་ང་ཚོ་གི་ཆོ་ག་དེ་རིག་འཛིན་བདུད་འདུལ་རྡོ་རྗེ་དང་རིག་འཛིན་ཀློང་གསལ་སྙིང་པོ་གི་ཆོ་ག་གི་ཐོག་ནས་ང་ཚོ་ཚེ་སྒྲུབ་ཁག་བཅུ་གཅིག་ཏུ་ཡ་སྒྲུབ་པ་ཡིན།
ཁམས་ཀ་ཐོག་གཞིས་ཆགས་ཀྱི་ས་གནས་འགོ་འཛིན་བསོད་ནམས་དབང་འདུས་ལགས་ནས་གོང་ས་མཆོག་ལ་བརྟན་བཞུགས་ཕུལ་རྒྱུ་བྱུང་བར་བསམ་གྱིས་མི་ཁྱབ་པ་གི་དགའ་ཚོར་ཆེན་པོ་དང། ད་ལོ་གི་ཨ་ནི་ང་ཚོ་དམིགས་བསལ་ད་ཞབས་རིམ་ཁ་སའི་དབང་ན་བརྒྱ་དང་བཞི་བཅུ་ཞེ་གཅིག་གནང་དེ་ན་ནི་བླ་མ་ཨ་ནི་ད་བེ་རུ་མཁན་ཆེན་རིན་པོ་ཆེ་ཆིབས་བསྒྱུར་གནང་ཅིག་ནི་དེ་གི་དབུ་བཞུགས་ཐོག་ལ་ཡའི་དབང་ན་དེ་འདྲ་གནང་ཅིག་བྱས་འདུག་ད་ལན་གི་འདི་ཚོགས་བསགས་སྒྲིབ་སྦྱོང་འདི་གནང་ནས་དེ་ནས་ཨ་ནི་ང་ཚོ་བེ་ཅོན་ད་ཁམས་ཀ་ཐོག་གཞིས་ཆགས་དེ། ཡར་རྒྱས་ཀྱི་གང་ལས་ཡར་ཡར་འགྲོ་ཡག་གི་ད་ང་ཚོ་ཅིག་རེ་བ་ཆེན་པོ་འདྲ་ཞིག་རྒྱབ་བསྡད་ཀྱི་ཡོད་ཟེར་དེ་ཞུ་ཡག་ཅིག་ཡིན་ནོ། གཞིས་ཆགས་ཀྱི་ཁོངས་མི་པདྨ་བདེ་ཆེན་ལགས་ནས་བརྟན་བཞུགས་བསྡུས་པ་ཟིག་ཕུལ་རྒྱུའི་གོ་སྐབས་བཟང་བོ་བྱུང་བ་ནི་ཀཿ་ཐོག་གཞིས་ཆགས་ལ་ཚར་དང་བོ་ཡིན་པ་དང། མ་འོངས་པར་གཞིས་ཆགས་རང་ནས་གཙུག་ལག་ཁང་དུ་བརྟན་བཞུགས་རྒྱ་ཆེ་བ་ཟིག་ཕུལ་རྒྱུའི་རེ་བ་སྨོན་ལམ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
རིན་པོ་ཆེ་འགའི་བརྒྱུད་ནས་ད་གོང་ས་མཆོག་ལ་ཡར་ཅིག་ཡར་ཞུས་བྱས་ནས་ཨ་ནི་དེ་འདྲ་ཅིག་ང་ཚོ་འདི་འདྲའི་བརྟན་བཞུགས་ད་བསྡུས་པ་ཅིག་དེ་འདྲའི་གོ་སྐབས་བཟང་པོ་ཅིག་བྱུང་སོང་ཨ་ནི་འདི་ད་ང་རང་འདྲ་བོ་ཡིན་ན་ད་ཀཿ་ཐོག་གཞིས་ཆགས་ང་རང་ཚོ་མི་ཚང་མ་ལ་ཕལ་ཆེར་ཚར་དང་པོ་འདྲ་བོ་ཅིག་རེད་ཨ་ནི་མ་འོངས་པ་དེ་འདྲ་ཅིག་གོ་སྐབས་ར་བའི་ད་ད་ལྟ་འདྲ་བོ་ཡིན་ན་ང་ཚོ་འདི་འདྲའི་བརྟན་བཞུགས་ཕོ་བྲང་ནང་ལོགས་བྱས་ཕུལ་བའི་གོ་སྐབས་བྱུང་ར་བ་ད་མ་འོངས་པ་གཙུག་ལག་ཁང་ནང་ལོགས་ལ་དེ་འདྲ་ཅིག། རྒྱ་ཆེ་ཞིག་གཞིས་ཆགས་རང་ནས་དེ་འདྲ་ཞིག་ཐབས་ཤེས་ཐོན་ན་ད་ང་ཚོ་གོ་སྐབས་ཅིག་འདི་འདྲ་ཡོང་གི་རེད་བསམ་ནས་ང་ཚོ་རེ་བ་སྨོན་ལམ་རྒྱག་གི་ཡོད་ད་རིང་འདྲ་བོ་བྱས་ན་ད་ཆ་དཔེ་ཡག་པོ་བྱུང་ཟེར་བ་ད་དེ་ང་རང་ཚོ་སྐལ་བ་དཔེ་བཟང་པོ་ཡིན་བསམ་གྱི་འདུག།
ཁམས་ཀཿ་ཐོག་གཞིས་ཆགས་ནི་གཞིས་མི་སུམ་བརྒྱ་ལྷག་གིས་གྲུབ་པ་གི་དགོན་གྲོང་གཉིས་ལྡན་གྱི་གཞིས་ཆགས་ཟིག་ཡིན་པ་དང། གཞིས་ཆགས་དེ་ནི་ས་བབ་སྐྱིད་པོ་དང་ཤིང་ཏོག་གི་རིགས་སྣ་ཚོགས་སྐྱེས་ས། དེ་བཞིན་མེ་ཏོག་ཙམ་པ་ཀ་སོགས་རང་བྱུང་གི་ཐོན་ཁུངས་ཕུན་སུམ་ཚོགས་པོ་ཡོད་པ་གི་བོད་མིའི་གཞིས་ཆགས་ཟིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་དང་བརྙན་པར་ཕྱོགས་བསྒྲིགས་གནང་མཁན་དོན་ཡོད་གཉིས་ཀ་ཡིན། རྒྱལ་ཚོགས་ཀྱི་ཆེད་མཁས་རྟོག་ཞིབ་སྐུ་ཚབ་མི་སྣ་དྲུག་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྤྱི་དང་ལྷག་པར་དུ་ངལ་རྩོལ་བར་བཤུ་གཞོག་ཚབས་ཆེན་གཏོང་བཞིན་པར་བློ་འཚབ་ཡོད་པའི་སྐོར་ཕྱི་ཟླ་གཉིས་པའི་ཚེས་དྲུག་འཁོད་པ་ཞིག་རྒྱ་ནག་གཞུང་ལ་གནས་ཚུལ་བཏང་ཡོད་ཅིང། དེའི་ནང་རྒྱལ་ཚོགས་ཀྱི་ཆེད་མཁས་མི་སྣ་རྣམས་ནས་རྒྱ་ནག་གཞུང་ལ་བོད་མིའི་གནས་སྟངས་སྤྱི་དང་བྱེ་བྲག་ཏུ་ངལ་རྩོལ་བཙན་བཀོལ་འོག་བཤུ་གཞོག་དང་ཁྲིམས་འགལ་ཚོང་བསྒྱུར། སྡུག་སྦྱོང་མྱོང་བཞིན་པའི་བོད་མིའི་གནས་སྟངས། བོད་ཀྱི་ཆོས་དང་རིག་གཞུང། ཡུལ་སྲོལ་གོམས་གཤིས་སོགས་ལ་མཐོང་ཆུང་དམའ་འབེབས་དང། བཙོན་པ་རྣམས་ལ་ཆབ་སྲིད་སློབ་གསོ་དང་གོ་བསྐོན། བསམ་བློ་དང་སྨྲ་བརྗོད་རང་དབང་རྡོག་རོལ་གཏོང་བཞིན་པར་གསལ་བཤད་དགོས་པའི་རེ་འདུན་བཏོན་ཡོད་པ་སུད་སི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་གནས་ཚུལ་སྤེལ་འདུག་རྒྱལ་ཚོགས་ཀྱི་རྟོག་ཞིབ་པ་རྣམས་ཀྱིས་རྒྱ་ནག་གཞུང་ལ་ཡིག་འབྲེལ་བྱས་པ་དེའི་ནང་ཆེད་མཁས་རྟོག་ཞིབ་པ་རྣམས་ནས་བོད་རང་སྐྱོང་ལྗོངས་ཞེས་པའི་ནང་བོད་མི་ངལ་རྩོལ་བ་གནས་སྤོའི་ལས་གཞིའི་ལག་བསྟར་གྱིས་གྲོང་གསེབ་ཁུལ་གྱི་ངལ་རྩོལ་བ་རྣམས་ལ་དམའ་རིམ་གྱི་གླ་ཕོགས་ཉུང་བའི་བཟོ་གྲྭར་ལས་འཚོལ་སྐུལ་བ་དང། བོད་མིའི་ཆོས་དང་རིག་གཞུང། སྐད་ཡིག་བཅས་པ་རྩ་མེད་གཏོང་ཇུས་བྱེད་ཀྱི་ཡོད་པའི་སྐོར་བཀོད་འདུག་ལ། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་ཉིས་སྟོང་ཉི་ཤུ་བར་བོད་ནང་གི་ཞིང་འབྲོག་མི་དམངས་ས་ཡ་གཉིས་དང་འབུམ་བརྒྱད་ལྷག་ཞིང་འབྲོག་ས་ཁུལ་ནས་གྲོང་ཁྱེར་གྱི་བཟོ་ལས་ཁང་དུ་གནས་སྤོས་ཟིན་ཡོད་པར་ངོས་ལེན་བྱས་ཡོད་པ་རེད། རྒྱལ་ཚོགས་ཀྱི་རྟོག་ཞིབ་པ་རྣམས་ཀྱིས་རྒྱ་ནག་གཞུང་ལ་ངལ་རྩོལ་བ་གནས་སྤོའི་ལས་གཞི་དང། བོད་མི་ཇི་ཙམ་གནས་སྤོས་ཟིན་ཡོད་མེད་བོད་རང་སྐྱོང་ལྗོངས་ཞེས་པའི་ནང་རྟེན་གཞི་བྱས་པའི་ཚོང་གཉེར་ལས་དོན། བོད་ཀྱི་སྐད་ཡིག་སློབ་གསོ་དང་བཀོལ་སྤྱོད་གནས་སྟངས། དེ་བཞིན། བོད་སྐད་སྤྱོད་པར་དམ་དྲག་ཇི་ཡོད། ཡོང་འབབ་ཉུང་བའི་ངལ་རྩོལ་ལས་གཞིར་བོད་མི་གནས་སྤོ་བྱེད་པའི་རྒྱུ་མཚན་ཇི་ཡོད་སོགས་ཀྱི་སྐོར་གནས་ཚུལ་ཞིབ་ཕྲ་མཁོ་སྤྲོད་དགོས་པའི་རེ་འདུན་བཏོན་ཡོད་པ་མ་ཟད། རྒྱ་ནག་གཞུང་གིས་བོད་ནང་དུ་སྤྱི་ཚོགས་ཞི་འཇགས་ལ་སྙད་བཏགས་ཏེ་དམ་དྲག་ཤུགས་ཆེ་བྱེད་བཞིན་པར་གསལ་བཤད་དགོས་ཞེས་གསུངས་ཡོད་པ་རེད། སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་རྒྱལ་ཚོགས་ཀྱིས་དྲི་བ་གནང་བ་འདིར་དགའ་བསུ་ཞུས་གནང་འདུག། གནད་དོན་འདིའི་སྒང་ལ་ཡང་ཞིབ་འཇུག་གཏིང་ཟབ་པོ་ཅིག་དང་ཡང་དག་པ་ཅིག་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ལྷག་པར་དུ། ཉེ་ཆར་རྒྱ་ནག་ནང་ལ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དམིགས་བསལ་གྱི། རིག་གཞུང། དཔལ་འབྱོར་ད་ག་ནང་བཞིན་གྱི་སྤྱི་ཚོགས་ཀྱི་ཐོབ་ཐང་སྒང་གི་གནས་སྟངས་དེའི་སྒང་ལ་ཡ་བསྐྱར་ཞིབ་ཅིག་ཚོགས་གནང་བ་རེད། དེའི་སྐབས་སུ་ཡིན་ནའང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་པ་ཚོ་ནས་དྲི་བ་ཁག་མང་པོ་ཅིག་བཏང་གནང་བ་རེད་ཡིན་པས་ནས། རྒྱ་ནག་གཞུང་ངོས་ནས་ལན་ཅིག་ར་འཕྲོད་པ་ཅིག་བརྒྱབ་ཐུབ་ཡོད་མ་རེད། དེ་ཡིན་དུས་སྒང་ལ་ཡ་ད་ད་ལྟའི་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་པ་མི་སྣ་ཚོ་ནས་དྲི་བ་ཁག་བཅུ་བཞི་ཅིག་བཏང་གནང་ཡོད་རེད། དེ་ལ་ཡང་རྒྱ་ནག་གཞུང་ངོས་ནས་ངེས་པར་དུ་ལན་ཅིག་ར་འཕྲོད་པ་ཅིག་རྒྱག་དགོས་ཡ་དེ་གལ་ཆེན་པོ་རེད་ཤག་བསམ་གྱི་འདུག།
རྒྱ་ནག་གཞུང་ལ་ཡི་གེ་བཏང་མཁན་གྱི་རྒྱལ་ཚོགས་ཀྱི་ཆེད་མཁས་རྟོག་ཞིབ་པ་དྲུག་ནི་དེང་རབས་ཀྱི་རྣམ་པ་ཅན་གྱི་ཚེ་གཡོག། དེའི་རྒྱུ་དང་རྗེས་འབྲས་ཆེད་ལ་ཉམས་ཞིབ་གནང་མཁན Tomoya Obokata དང། རིག་གཞུང་ཐོབ་ཐང་ཐད་ཀྱི་དམིགས་བསལ་རྟོག་ཞིབ་པ Alexandra Xanthaki། འཛུགས་སྐྲུན་ཐོབ་ཐང་ཐད་ཀྱི་རྟོག་ཞིབ་པ Saad Alfarargi།

བྲག་འགོ་རྫོང་གི་མི་མང་ལ་དྲག་གནོན་རྩུབ་སྤྱོད་དང་ལྷ་སྐུ་དང་སློབ་གྲྭ་གཏོར་བཤིག་གཏོང་མཁན་གཏེ་བོ་ཡིན་པ་དམར་ཤོག་དྲུང་ཆེ་བརྗེ་པོ་བརྒྱབ་སྟེ་ཆབ་སྲིད་དང་འབྲེལ་བ་མེད་པའི་གོ་གནས་ཤིག་ཏུ་འཕོ་འགྱུར་བཏང་འདུག་སངས་རྒྱས་དཀོན་མཆོག་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་བ་ནས་བཟུང་རྒྱ་ནག་གཞུང་གིས་བོད་ནང་གི་བྲག་འགོ་རྫོང་དུ་སྟོན་པའི་སྐུ་བརྙན་གཏོར་བཤིག་དང་དགོན་པའི་སློབ་གྲྭ་རྩ་མེད་བཟོ་མཁན་དེ་བཞིན་མི་མང་ལ་གང་བྱུང་དྲག་གནོན་དང་གདུག་རྩུབ་འཛིན་བཟུང་སོགས་བྱེད་མཁན། བྲག་འགོ་རྫོང་གི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཏུང་ཧྲིན་རྫོང་གི་དམར་ཤོག་ཚོགས་པའི་དྲུང་ཆེའི་ལས་གནས་ནས་འཕོ་འགྱུར་བཏང་སྟེ། ཆབ་སྲིད་དང་འབྲེལ་བ་མེད་པའི་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་ཚན་རིག་ལག་རྩལ་ཁང་གི་འགོ་གཙོར་བསྐོ་གཞག་བྱས་ཡོད་པ་བོད་ཕྱི་ནང་གཉིས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་གནང་ཞིང། སྐོར་གྱི་གོང་ནས་ད་སྐབས་རྒྱ་ལས་ཡིག་སྒྱུར་བ་དེ་དེ་ནི་རྫོང་དཔེ། དེ་དེ་རྗེས་ལ་འཕོ་འགྱུར་བྱས་པ། ཝང་ཏུང་ཧྲིན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་བ་ནས་བཟུང

བྲག་འགོ་རྫོང་གི་དམར་ཤོག་ཚོགས་པའི་དྲུང་ཆེའི་ལས་གནས་ནས་འཕོ་འགྱུར་བཏང་འདུག་པ་དང་ཡུ་རོབ་སི་པེན་དུ་བཅའ་བཞུགས་བོད་རྒྱའི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས། བོད་རིགས་ཡིན་པའི་ཨ་ནི་རྒྱ་ནག་དམར་ཤོག་གི་ལས་བྱེད། ལྷག་པར་དུ་དབང་ཆ་ཡོད་མཁན་དེ་ཚོ་ལ་ཁོ་རང་ཚོ་བེད་སྤྱོད་བྱེད་ཡག་དང་ཁོ་རང་ཚོ་ད་ལག་ཆ་འདྲ་བོ་ཅིག་རེད། བེད་སྤྱོད་ཀྱི་རིན་ཐང་མེད་དུས་སྒང་ལ་ནི་ཁོ་གནས་སྤོ་བཏང་བྱ་ཡག་དང་ཡང་ན་ནི་ཁོ་ཟུར་དུ་བཞག་བྱ་ཡག་དེ་འདྲ་གི་གནས་སྟངས་འདྲ་བོ་ཅིག་རེད།
ཡང་གཞིས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས།
ཁོ་ནི་ཡང་པགས་སྲིད་བྱུས་དེ་མུ་མཐུད་དུ་འགྲོ་བསྡད་ཀྱི་ཡོད་པ་དེ་གསལ་པོ་ཅིག་ཆགས་བསྡད་ཀྱི་ཡོད་པ་ཅིག་མཚོན་གྱི་མེད་འགྲོ། ཡང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན། ཝང་ཏང་ཧྲན་གྱི་རྗེས་ཚབ་ཏུ་རྒྱ་ནག་གཞུང་གིས་བྲག་འགོ་རྫོང་གི་དམར་ཤོག་དྲུང་ཆེར་དེ་སྔ་བྲག་འགོ་རྫོང་དམར་ཤོག་ཚོགས་པའི་རྒྱུན་ལས་ཡིན་པ་རྒྱ་རིགས་ལི་ཧྥང་ཟེར་བ་དེ་བསྐོ་གཞག་བྱས་འདུག་ཀྱང། བྲག་འགོ་རྫོང་གི་ནང་མཐོ་རིམ་འགོ་ཁྲིད་བཅུ་གཉིས་ཡོད་པ་ལས་རྫོང་དཔོན་དང་དམར་ཤོག་དྲུང་ཆེ་གཙོས་འགོ་ཁྲིད་མཐོ་ཤོས་བརྒྱད་དེ་རྒྱ་རིགས་དང། འོག་ཏུ་ལས་ཀ་གཉེར་མཁན་བཞི་བོད་རིགས་ཡིན་འདུག་ལ། བོད་ནས་བོད་མི་གནས་ཚུལ་མཁོ་སྤྲོད་པ་དེས། བྲག་འགོ་རྫོང་གི་དམར་ཤོག་དྲུང་ཆེ་གསར་བ་སླེབས་རྗེས་ས་ཁུལ་གྱི་ནང་དམ་དྲག་དང་དྲག་གནོན་གྱི་སྲིད་བྱུས་ཅུང་ཞི་འཇམ་དུ་ཕྱིན་ཡོད་པར་འགྲེལ་བརྗོད་བྱས་ཤིང་ལ་གལ་སྲིད་ཆབ་སྲིད་དང་འབྲེལ་བའི་ལས་ཀ་མངོན་གསལ་དོད་པོ་མ་བྱས་ཚེ་ཝང་ཏེན་ཧྲེང་གྱི་གནས་སྐབས་དང་མི་འདྲ་བར་གང་བྱུང་འཛིན་བཟུང་དོ་དམ་སོགས་བྱེད་ཀྱི་མེད་པར་འགྲེལ་བརྗོད་གནང་གི་འདུག་ཝང་ཏེང་ཧྲེང་ཟེར་བ་ནི་ཁོ་བོའི་རྒྱ་མིང་ཡིན་པ་ལས། དོན་དུ་ཁོ་བ་ཉག་རོང་ནས་ཡིན་པའི་བོད་རིགས་ཤིག་ཡིན་འདུག་ཅིང་ཁོས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་གསེར་རྟ་རྫོང་གི་དམར་ཤོག་དྲུང་ཆེ་བྱས་སྐབས་བླ་རུང་ཆོས་སྒར་གྱི་གྲྭ་ཤག་བཞི་སྟོང་ལྔ་བརྒྱ་ཙམ་རྩ་གཏོར་དང། དེ་རྗེས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གྲྭ་ཤག་གསུམ་སྟོང་ཉིས་བརྒྱ་ཉི་ཤུ་རྩ་ལྔ་ཙམ་གཏོར་བཤིག་བཏང་ཡོད་པ་རེད་ལ། ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བླ་རུང་ཆོས་སྒར་དུ་ཡོད་པའི་ཕྱོགས་མཐའ་ཁག་གི་གྲྭ་བཙུན་གསུམ་སྟོང་བདུན་བརྒྱ་ཉི་ཤུ་རྩ་དགུ་ཕྱིར་འབུད་བྱས་ཤིང། སླར་ཡང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གྲྭ་བཙུན་བརྒྱད་བརྒྱ་དགུ་བཅུ་གོ་ལྔ་བཅས་བླ་རུང་ཆོས་སྒར་ནས་བཙན་འབུད་བཏང་མཁན་དེ་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཕྱི་ནང་དད་ལྡན་ཆོས་ཞུ་བ་རྣམས་ནས་རྣམ་གྲོལ་གླིང་དགོན་པའི་མཁན་ཆེན་རྣམ་གྲོལ་ཚེ་རིང་རིན་པོ་ཆེ་མཆོག་གི་དྲུང་ནས་རྫོགས་པ་ཆེན་པོ་མཁའ་འགྲོ་སྙིང་ཐིག་གི་གསུང་ཆོས་ཞུ་རྒྱུ་བྱུང་བར་སྐལ་བཟང་གི་གོ་སྐབས་ཤིག་ཏུ་ངོས་འཛིན་གནང་བཞིན་འདུག་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཉེ་ཆར་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ནས་དབུ་འཛུགས་ཀྱིས་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པེ། ཐེག་མཆོག་རྣམ་གྲོལ་བཤད་སྒྲུབ་དར་རྒྱས་གླིང་གི་ཡ་གྱལ་སྔ་འགྱུར་མཐོ་སློབ་མདོ་སྔགས་རིག་པའི་འབྱུང་གནས་གླིང་གི་རྒྱུན་ལས་སྔ་ཕྱི་རིམ་པས་གསོལ་འདེབས་ཞུས་པ་ལྟར། རྣམ་གྲོལ་གླིང་དགོན་པའི་མཁན་ཆེན་རྣམ་གྲོལ་ཚེ་རིང་རིན་པོ་ཆེ་མཆོག་ནས་རྣམ་གྲོལ་གླིང་དགོན་པའི་འདུས་སྡེ་སྤྱི་དང། ཁྱད་པར་དུ་རྒྱ་བལ་འབྲུག་གསུམ་དང་དེ་བཞིན་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ཁག་ནས་གྲྭ་བཙུན་སྔགས་གསུམ་བཅས། ཁྱོན་དད་ལྡན་ཆོས་ཞུ་བ་སེར་སྐྱ་མི་མང་གཅིག་སྟོང་བདུན་བརྒྱ་ཡས་མས་ཤིག་ལ། རྒྱལ་བ་ཀློང་ཆེན་རབ་འབྱམས་པས་མཛད་པའི་མཁའ་འགྲོ་སྙིང་ཐིག་གི་ཁྲིད་ཡིག་ཟབ་དོན་རྒྱ་མཚོའི་སྤྲིན་ཞེས་པའི། ཟབ་ཆོས་ཁྱད་པར་ཅན་གྱི་བཀའ་ཁྲིད་དབུ་འཛུགས་ཀྱིས་ད་ལྟ་མུ་མཐུད་གནང་མུས་ཟིན་པ་རེད་འདུག།
ད་ལྟ་བཤད་གྲྭ་གི་ང་རང་ཚོ་རྒྱུན་ལས་སྔ་ཕྱི་རིམ་པ་ཁ་ཤས་ཀྱི་ཐོག་ནས་དེ་ནས་ད་ཅིག་མཁན་ཆེན་རྣམ་གྲོལ་ཚེ་རིང་ཁོང་སྐུ་མདུན་ལ་ཡང་དངོས་སུ་བཅར་བྱས་ནས་དེ་ནས་ད་འདིའི་གི་ཐོག་ནས་ཆོས་འཁོར་བསྐོར་རོགས་གྱིས་ཟེར་ད་འདིའི་གི་ཆོས་ཟབ་མོ་འདི་དབང་ལུང་ཁྲིད་གསུམ་མན་ངག་གི་རྒྱུན་འདི་དེ་ནས་ད་བཙན་བྱོལ་ཁོར་ཡུག་ནང་ལོགས་ལ་དབང་དང་ལུང་གི་རྒྱུན་འདི་ད་ཤུགས་ཆེན་པོ་ད་མང་པོ་ཅིག་ལ་ཡོད་རེད་དེ་གསུང་མཁན་ཡང་ཡོད་རེད་ཡིན་ནའི་ཁྲིད་ཀྱི་རྒྱུན་འདི་ད་བཙན་བྱོལ་ཁོར་ཡུག་ནང་ལ་དཀོན་པོ་ལྟ་བུ་ཆགས་བསྡད་ཀྱི་ཡོད་དུས་དེ་འདྲའི་གི་གནས་སྟངས་ལ་གཟིགས་ནས་རབ་དང་རིམ་པ་མང་པོ་ཅིག་ཞུས་ནས་འདིའི་རྗེས་མ་དེ་ལ་མཐར

མཁས་གྲུབ་གཉིས་ལྡན་ཞིག་ལ་ངོས་འཛིན་གྱིས་ཁོང་གི་སྐུ་མདུན་ནས་ཆོས་ཟབ་མོ་ཞུ་རྒྱུ་བྱུང་བ་སྐལ་བ་བཟང་པོ་ཞིག་ཏུ་བརྩིས་ནས་དེ་གལ་ཆེ་དོན་ཆེ་གནང་སྟེ་བྱ་བ་བཞིན་པར་གསུངས་གནང་བྱུང།
རྒྱལ་བ་རིན་པོ་ཆེ་གིས་ཁོང་ལ་ཞབས་བརྟན་ཅིག་མཛད་གནང་ཡོད་རེད་དེའི་ནང་ལ། རྒྱུད་ལུང། རྫོགས་ཆེན་རྒྱུད་ལུང་མན་ངག་ཀུན་ལ་མཁས། གདུལ་བྱའི་ཁམས་བཞིན་རྣམ་གྲོལ་ཞི་བའི་ལམ། ཟབ་དང་རྒྱ་ཆེར་སྟོན་པའི་དཔལ་མངའ་བ། བསྟན་འགྲོའི་མགོན་པོ་ཚེ་རིང་ཞབས་བརྟན་ཤོག་ཟེར་སྐུ་མདུན་གྱིས་ཁོང་ལ་ཞབས་བརྟན་ཅིག་མཛད་ཡོད་རེད།
དེ་མཚུངས་རིས་མེད་ཆོས་བརྒྱུད་འཛིན་པ་སིང་ཀ་པུར་ནས་ཡིན་པའི་རྒྱ་རིགས་དགེ་འདུན་པ་ཡེ་ཤེས་རྒྱ་མཚོ་ལགས་ཀྱིས་གསུང་ཡས་བྱས་ན་མཁན་ཆེན་རྣམ་གྲོལ་ཚེ་རིང་རིན་པོ་ཆེ་མཆོག་གི་སྐུ་མདུན་ནས། རྫོགས་པ་ཆེན་མོའི་ཆོས་ཟབ་མོ་ཞུ་རྒྱུ་བྱུང་བ་སྐལ་བ་བཟང་པོ་ཞིག་ཏུ་ངོས་འཛིན་གནང་འདུག།
ཨ་ནི་ང་ཆོས་བརྒྱུད་རིས་མེད་ཡིན། ཅེས་དང། ཉམས་ལེན་བྱེད་ཡས་ཀྱི་བརྒྱུད་པ་གཙོ་བྱས་པ་དགེ་ལུགས་རྙིང་མ། ས་སྐྱ་འདི་གསུམ་ཆ་ཡིན། ཨ་ནི་ང་ཚོ་ཐང་རྒྱ་གར་ཡོང་ཡས་ལ་ང་ཚོ་སྤྱིར་དཀའ་ལས་ཡོང་མ་རེད་ད་ཆུང་དུས་ནས་མར་གོམས་ཚར་བ། ནས་ད་རེས་བཀའ་ཆོས་འདི་གནད་འགག་ཆེན་པོ་ཞིག་ཆགས་ཡོད་རེད་ང་ཚོ་ཅི་དང་དགའ་ཚོར་ཆེན་པོ་ནང་ལོགས་ལ།

ཆིག་སྟོང་ཕལ་ཆེར་ཆིག་སྟོང་བདུན་བརྒྱ་ཅིག་ཡོད་རེད་དེ་ནས་ཟེར་གྱི་འདུག་ད་དཔེ་མ་སྲིད་པས་ཚང་མ་མིའི་སྐལ་བ་བཟང་པོ་རེད་ཤག་ལ། མཛད་འཆར་ལྟར་ན་མཁན་ཆེན་རྣམ་གྲོལ་ཚེ་རིང་རིན་པོ་ཆེ་མཆོག་ནས་སྙིང་ཐིག་གི་བཀའ་ཁྲིད་དེ་ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཙམ་ཞིག་ལ་རེ་ཞིག་མཚམས་འཇོག་གནང་སྟེ་ལོ་རྗེས་མར་འཕྲོ་སྐྱོང་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

ཡུ་རོབ་གྲོས་ཚོགས་ཀྱི་ཆབ་སྲིད་སློབ་སྟོན་པ་དང་སྲིད་དོན་དབྱེ་ཞིབ་པ་ཨན་ནཱ་ཧྥི་རན་ཛི་ལགས་ནས་རྒྱ་ནག་གཞུང་གིས་ཐའེ་ཝན་དང་བོད་ཀྱི་གནད་དོན་གྱི་ཐོག་ལངས་ཕྱོགས་དང་རྣམ་འགྱུར་མཁྲེགས་པོ་འཛིན་བཞིན་པ་དེས་རྒྱལ་སྤྱིའི་སྤྱི་ཚོགས་ལ་འཇིགས་སྣང་སློང་གི་ཡོད་པས་མཇུག་འབྲས་ཡག་པོ་ཡོང་གི་མ་རེད་ཅེས་འགྲེལ་བརྗོད་གནང་གི་འདུག། Every time there is criticism or there is a message of support to Ukraine ཁོང་གིས་རྒྱ་ནག་གཞུང་གིས་གཞན་སུས་ཀྱང་གཅོད་འཕྲི་བྱས་མི་ཆོག་པ་གི་གནད་དོན་སྙིང་པོ་ཁག་ནི། ཐའེ་ཝན་དང་བོད་དང་འགྲོ་བ་མིའི་ཐོབ་ཐང་གནད་དོན་བཅས་ལ་བརྩིས་ཏེ་ཧ་ཅང་གི་ཚོར་བ་སྐྱེན་པོ་བྱེད་བཞིན་པ་མ་ཟད། ནམ་རྒྱུན་བོད་དང་ཐའེ་ཝན་ལ་རྒྱབ་སྐྱོར་དང་ཡང་ན་དེ་འབྲེལ་རྒྱ་ནག་ལ་སྐྱོན་བརྗོད་ཀྱི་རྣམ་འགྱུར་ཟིག་མཐོང་མ་ཐག་པེ་ཅིན་གྱིས་རྟག་པར་ལངས་ཕྱོགས་བརྟན་པོ་དང་སྔ་མ་ལས་ཀྱང་རྣམ་འགྱུར་མཁྲེགས་པོ་གྱི་ལམ་ནས་ལན་འདེབས་བྱེད་བཞིན་པ་ནི། རྒྱ་ནག་མི་མང་ཚོར་ཞི་ཅིན་ཕིན་ལ་རྒྱལ་སྤྱིའི་སྡིངས་ཆ་གི་ཐོག་བཀུར་བརྩི་ཡག་པོ་ཐོབ་ནས་དབང་ཤུགས་ཡོད་པར་མཚོན་པ་གྱི་བརྡ་ལན་ཟིག་བཏང་གི་ཡོད་པ་རེད་མོད། རྒྱ་ནག་གཞུང་གིས་ཐའེ་ཝན་ལ་ཇི་ཙམ་གནོན་ཤུགས་སྤྲད་པ་དེའི་ཚོད་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་འཇིགས་སྣང་སློང་གི་ཡོད་པའི་མཇུག་འབྲས་ཡག་པོ་མེད་པའི་སྐོར་རེ་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཐའེ་ཝན་ཨེ་ཤ་བརྗེ་རེས་ཐེབས་རྩ་ཁང་གི་ཉམས་ཞིབ་པ་ས་ན་ཧ་ཞི་མི་ལགས་ནས་ཀྱང། རྒྱ་ནག་དང་ཐའེ་ཝན་གྱི་བར་གྱི་འཐབ་རྩོད་ནི་སྲིད་དབང་གཅིག་སྡུད་པ་དང་དམངས་གཙོའི་ལམ་ལུགས་ཀྱི་འགལ་ཟླ་ཟིག་ཡིན་པས། ཐའེ་ཝན་ལ་རྒྱབ་སྐྱོར་ཤུགས་ཆེ་རུ་ཕྱིན་ན་རིམ་པས་བོད་དང་ཡུ་གུར་ལའང་རྒྱབ་རོགས་ཡོང་རེ་ཡོད་པ་འགྲེལ་བརྗོད་གནང་གི་འདུག། ཏོག་དབྱིབས་ནད་ཡམས་ཀྱི་སྔ་རྗེས་ནས་བཟུང་ཨ་མི་རི་ཁ་ཙམ་མིན་པར་ཐའེ་ཝན་ལ་རྒྱབ་སྐྱོར་བའི་རྒྱལ་ཁབ་ཇེ་མང་དུ་སོང་ཡོད་པ་དང། ཐའེ་ཝན་དང་རྒྱ་ནག་གི་བར་གྱི་གནད་དོན་ནི་དམངས་གཙོ་དང་སྲིད་དབང་གཅིག་སྡུད་པ་གི་བར་གྱི་འཐབ་རྩོད་ཟིག་ཡིན་པས། ད་ཆ་བོད་དང་ཡུ་གུར་གྱི་ནང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་རྡོག་རོལ་གྱི་གནས་སྟངས་གླེང་མཁན་དང། རྒྱབ་སྐྱོར་ཤུགས་ཆེ་ཡོང་གི་མེད་ནའང། ཐའེ་ཝན་གྱི་རྒྱབ་སྐྱོར་དུ་ལངས་བ་གྱི་རྒྱལ་ཁབ་ཚོ་རིམ་པས་བོད་དང་ཡུ་གུར་གྱི་རྒྱབ་ཏུའང་ལངས་སྲིད་པ་རེད་ཅེས་འགྲེལ་བརྗོད་གནང་སོང། ཐའེ་ཝན་གྱི་སྲིད་འཛིན་ཚའེ་ཡེན་ཝུན་ལགས་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོར་སྲིད་འཛིན་དུ་བདམས་ཐོན་བྱུང་བ་ནས་བཟུང། རྒྱ་ནག་གཞུང་གིས་ཐའེ་ཝན་ལ་གནོན་ཤུགས་སྤྲོད་འགོ་བཙུགས་ཡོད་པ་མ་ཟད། སྔ་ལོའི་སྤྱི་ཟླ་བརྒྱད་པའི་ནང་སྐབས་དེའི་ཨ་མི་རི་ཁ་གི་གྲོས་ཚོགས་ཀྱི་ཚོགས་གཙོ་ནན་སི་ཕེ་ལོ་སི་ལགས་ནས་ཐའེ་ཝན་དུ་འཚམས་གཟིགས་གནང་སྐབས་ཀྱང། རྒྱ་ནག་གཞུང་གིས་མི་འདོད་པའི་རྣམ་འགྱུར་གྱི་རྒོལ་གཏམ་སྤེལ་བ་དང་དམག་སྦྱོང་འཆར་ཅན་ལྟར་བྱས་ཏེ། ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཞིང་ཆེན་ཞིག་ཡིན་པར་བཤད་ཡོད་ནའང། ཐའེ་ཝན་སྲིད་འཛིན་གྱིས་ཐའེ་ཝན་གྱི་ལམ་ཕྱོགས་ཐའེ་ཝན་མི་དམངས་རང་གིས་བདམས་ངེས་རེད་ཅེས་གསལ་སྟོན་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་དང་བརྙན་པར་ཕྱོགས་བསྒྲིགས་གནང་མཁན་ལེགས་མོ་གཉིས་ཀ་ཡིན། ཧྥ་རན་སིའི་སྲིད་འཛིན་ཨི་མཱ་ནུ་ཨེལ་མཱ་ཀི་རོན་མཆོག་གིས་ཉེ་ལམ་རྒྱ་ནག་ནང་དུ་འཚམས་གཟིགས་གནང་བའི་སྐབས་རྒྱ་ནག་གཞུང་གིས་ཚད་མཐོའི་བསུ་བ་ཞུས་པ་མ་ཟད། ཞི་ཅིན་ཕིན་དང་མཉམ་དུ་ཆུ་ཚོད་དྲུག་ཙམ་གྱི་རིང་བཀའ་མོལ་གནང་བ་དང། རྒྱ་ནག་གཞུང་གིས་ཧྥ་རན་སི་ནས་འགྲུལ་སྐྱེལ་གནམ་གྲུ་བརྒྱ་དང་དྲུག་ཅུ་ཉོ་གཏན་འཁེལ་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཧྥ་རན་སིའི་སྲིད་འཛིན་མ་ཀྲོན་མཆོག་གིས་རྒྱ་ནག་ནང་གི་འཚམས་གཟིགས་གྲུབ་པའི་རྗེས་གསར་འགོད་པར་ཐའེ་ཝན་གྱི་ཉེན་ཁ་ཇེ་ཆེར་སོང་ན་ཡོ་རོབ་ཀྱི་དགོས་མཁོའི་ཁེ་ཕན་དང་མི་མཐུན་པ་དང། ཐའེ་ཝན་གྱི་གནད་དོན་དང་འབྲེལ་བའི་ཨ་རི་དང་རྒྱ་ནག་གི་འགལ་ཟླའི་ཁྲོད་ཡོ་རོབ་ཞུགས་མི་རུང་བར། ཨ་རི་དང་རྒྱ་ནག་ལས་ཐ་དད་ཡིན་པའི་དབང་ཤུགས་ཆེན་པོ་གསུམ་པ་ཞིག་ཡོ་རོབ་ཀྱིས་ངེས་པར་དུ་འཐབ་ཇུས་རང་བདག་བྱེད་རྒྱུ་ལས། ཨ་རིའི་ཟུར་གཏོགས་རྒྱལ་ཁབ་བྱེད་མི་རུང་ཞེས་འགྲེལ་བརྗོད་བྱས་ཡོད་པར། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་སྐྱོན་བརྗོད་བྱས་ཡོད་པ་དང། རྒྱ་ནག་ཐད་ཀྱི་རྒྱལ་སྤྱིའི་གྲོས་ཚོགས་མཐུན་ཚོགས་ཀྱི་འཐུས་མི་སུམ་ཅུ་ལྷག་གིས་ཕྱི་ཟླ་བཞི་པའི་ཚེས་བཅུ་གཅིག་ཉིན་མཉམ་འབྲེལ་གསལ་བསྒྲགས་ཤིག་སྤེལ་ནས་ཧྥ་རན་སིའི་སྲིད་འཛིན་མ་ཀྲོན་གྱིས་ཐའེ་ཝན་དང་འབྲེལ་བའི་བཀའ་མོལ་གནང་བ་དེ་ཡིས་ཡུ་རོབ་ཀྱི་དགོངས་ཚུལ་མི་མཐུན་པ་འགྲེལ་བརྗོད་གནང་བ་དང། རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ལ་བཙན་དབང་ག་ཚོད་བྱས་ན་དེ་ཚོད་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒོལ་ལན་སློག་ངེས་ཡིན་ཞེས་དང། ཐའེ་ཝན་མི་མང་གི་བསམ་ཕྱོགས་ལ་བརྩི་བཀུར་བྱེད་དགོས་ཞེས་ཡོངས་ཁྱབ་གསལ་བཤད་གནང་ཡོད་ཅིང་གསལ་བསྒྲགས་ཀྱི་མཇུག་ཏུ་སྐུ་ཞབས་སྲིད་འཛིན་ལགས་ཁྱེད་ཡུ་རོབ་ཀྱི་འཐུས་ཚབ་བྱེད་མི་ཐུབ་ཞེས་བཤད་ཡོད་པ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་དུས་དང་རྣམ་པ་ཀུན་ཏུ་སྒྲུབ་དགོས་པ་གལ་ཆེ་ཡིན་པ་སྒང་ཏོག་སེར་བྱེས་འགྲོ་ཕན་གླིང་དགོན་པའི་མཁན་པོ་བསྟན་རྒྱས་སྤྲུལ་སྐུ་རིན་པོ་ཆེ་མཆོག་གིས་མཁན་པོའི་ཁྲི་འདོན་མཛད་སྒོའི་ཐོག་གསུངས་ཡོད་པ་རེད། པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། སེར་བྱེས་མཁས་སྙན་གྲྭ་ཚང་གི་སྐྱབས་རྗེ་མཁན་རིན་པོ་ཆེ་དབུ་བཞུགས་ཐོག་གྲོས་ཚོགས་ལྷན་རྒྱས་ནས་སེར་བྱེས་ལྡན་མ་ལབ་བསྟན་རྒྱས་སྤྲུལ་སྐུ་སྐྱེ་ཕྲེང་བཅུ་གསུམ་པ་མཆོག་ལ་སྒང་ཏོག་སེར་བྱེས་འགྲོ་ཕན་གླིང་དགོན་པའི་མཁན་པོར་བསྐོ་བཞག་གནང་བ་ལྟར་ཟླ་བ་འདིའི་ཕྱི་ཚེས་བདུན་ཉིན་གྱི་ཞོགས་པ་སྒང་ཏོག་སེར་བྱེས་འགྲོ་ཕན་གླིང་དགོན་པའི་ཚོམས་ཆེན་ནང་མཁན་པོའི་ཁྲི་འདོན་མཛད་སྒོ་ཞིག

ཁོང་གི་སྒྲུབ་བྱང་དཀར་ནག་བྱ་བ་སྒྲུབ་རྣམ་གཞུང་རྒྱུན་དུ་གཞན་པར་ཁེགས་དོན་ཡོད་མ་རེད། ཁོང་གི་འདི་ཇི་ལྟར་འདི་འོ་ད་བོད་དུ་ཁོ་རང་གཏོར་རྒྱག་བྱེད་ཤོག་འདྲེན་མཆོག་བཏང་ཤོག་བོད་སྤྱི་ཀྱི་དྲག་གཏོར་བྱེད་ཤོག་ཅེས་གསུང་རྒྱུ་ཡོད་མ་རེད། སྐབས་དེར་འབྲས་ལྗོངས་ནགས་ཚལ་བློན་ཆེན་ཀརྨ་བློ་གྲོས་བྷུ་ཏི་ཡ་མཆོག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་མཁན་པོའི་ཁྲི་འདོན་མཛད་སྒོ་དང་འབྲེལ་བའི་སྐོར་གསུང་ཡག་ལ། རོ་མོ I am representing state government ཡོ་ཏོ་མོ་པན་མན་ཏྲི་ཨོ་ཧའི Forest Minister Ramalai as a guest Belago Thank you། ངོས་རང་འདི་གར་འབྲས་ལྗོངས་མངའ་སྡེ་གཞུང་གི་ཚབ་ཞུས་ཏེ་བཅར་བ་ཡིན་བསྟན་རྒྱས་རིན་པོ་ཆེ་མཆོག་ད་རིང་ནས་འགྲོ་ཕན་གླིང་དགོན་པའི་མཁན་པོའི་ལས་སྣེ་བཞེས་རྒྱུ་ཡིན་པ་དང་སྔོན་གྱི་མཁན་པོ་དང་རིན་པོ་ཆེ་རྣམ་པས་ཆོས་ཕྱོགས་ཀྱི་མཛད་འཆར་གང་ལེགས་བསྐྱངས་ནས་དད་ལྡན་མང་ཚོགས་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པ་རེད་དགོན་པ་འདི་དང་ང་རང་དམིགས་བསལ་གྱི་འབྲེལ་བ་ཡོད་དེ་སྔོན་ངོས་ཀྱིས་ས་གནས་ཀྱི་ཕྲུ་གུ་ཉམ་ཐག་བརྒྱ་དང་བདུན་ཅུ་ལྷག་སློབ་གཉེར་ཆེད་དུ། སེར་བྱེས་མཁས་སྙན་གྲྭ་ཚང་དུ་འཛུལ་ཞུགས་ཐུབ་པ་སོགས་བྱུང་ཡོད་པ་དང་ལྷག་པར་དུ་ས་གནས་མང་ཚོགས་ལ་ནང་ཆོས་ངོ་སྤྲོད་སོགས་ཀྱིས་ཆོས་ཕྱོགས་ཀྱི་ཕན་ཐོགས་རྒྱ་ཆེ་ཞིག་བསྒྲུབས་ཡོད་པ་དང་ད་རེས་མཁན་པོ་གསར་པའི་ངོས་ནས་ས་གནས་མང་ཚོགས་ལ་ཆོས་ཕྱོགས་ཀྱི་ལམ་སྟོན་དང་ཕན་ཐོགས་རྒྱ་ཆེ་ཞིག་ཡོང་བའི་རེ་བ་ཞུ་བཞིན་ཡོད་ཅེས་གསུངས་སོང་ཡང་མཁན་རིན་པོ་ཆེ་མཆོག་ལ་ལོ་གསུམ་གྱི་རིང། འབྲས་ལྗོངས་ཁུལ་དུ་ཆོས་ཕྱོགས་དང་འབྲེལ་བའི་ལས་འཆར་གང་དང་གང་སྤེལ་འཆར་ཡོད་པའི་སྐོར་བཅར་འདྲི་ཞུས་པར་ཁོང་གིས་འབྲས་ལྗོངས་ཁུལ་དུ་དད་ལྡན་མང་ཚོགས་ལ་སོ་སོའི་བློ་ཡི་ནུས་པ་ལ་དཔགས་པའི་གང་ཐུབ་ཀྱི་ཞབས་ཕྱི་ཞུ་འཆར་ཡོད་ཅེས་གསུང་གི་འདུག། རྩ་བའི་དེ་ལ་དགོན་པ་ལ་ཡར་ངོ་མར་ངོ་གི་གསོ་སྦྱོང་རེད་ཨ་ནི། དབྱར་གནས་རེད་ཨ་ནི་དགག་དབྱེ། གཞི་གསུམ་འདི་གཙོ་བོ་འདྲ་ཅིག་བྱས་ནས། དོན་གཉེར་ཅན་ཁོ་རང་ཚོ་སུ་ཕེབས་མཁན་ཡོད་ན། ད་དེ་ལ་ནི་དེ་དང་འབྲེལ་བ་ཐོབ་པའི་འབྲེལ་བ་འབྲེལ་བ་སུ་གིས་འབྲེལ་བ་གནང་གི་ཡོད་ན་དེ་ཚོའི་རྩ་ལ་ཕར་བཅར་བྱས་ནི་ཁོ་རང་ཚོ་གིས་གང་དང་གང་བློ་གི་ནུས་པ་བློ་རྣོན་པོ་དང་འབྲིང་བ་དང་དེ་ནི་དཔེ་བློ་དམའ་པོ་དང་ག་འདྲ་ཡོད་ན་ཁོ་རང་ཚོ་དྲི་བ་ག་རེ་དྲི་གི་ཡོད་ན་དེ་ལ་གང་ཕན་ཐོགས་ཐུབ་ཀྱི་ཞབས་ཕྱི་ཞུ་བསམ་ཕུལ་གི་ད་གཙོ་འདོན་འདྲ་ཅིག་བྱས་བསྡད་ཡོད་ཞུ་ཡས་ཡིན། བསྟན་རྒྱས་རིན་པོ་ཆེ་མཆོག་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུའི་ལོར་སེར་བྱེས་གྲྭ་ཚང་གི་ཆོས་སྒར་ཞུགས་ནས་རིགས་ཆེ་ཆུང་གི་ཚོགས་ལངས་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་དགེ་བཤེས་དམ་བཅའ་འཇོག་གནང་ཡོད་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཕྱག་རྟགས་སྤྱི་ཕེབས་བཞིན་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་མོན་རྟ་དབང་དགོན་པའི་མཁན་པོར་ལོ་ངོ་བཅུ་གསུམ་ཙམ་ཞབས་ཞུ་བསྒྲུབས་ཡོད་པ་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་ལེ་ཚན་འདི་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ།
བློ་བེ་ལགས་ཀྱིས་མདོ་འཛིན་པ་གནང་སྟེ་བརྒྱུད་བསྒྲགས་ཞུས་པར་གཟིགས་རོགས་གནང། བཀའ་སློབ་ལམ་སྟོན་གྱི་ལེ་ཚན་འདིར་སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་གར་ལྷོ་ཕྱོགས་ཀྱི་འབྲས་སྤུངས་བློ་གསལ་གླིང་གི་ཚན་རིག་ལྟེ་གནས་ཁང་དབུ་འབྱེད་གནང་སྐབས། ྋགོང་ས་མཆོག་གིས་འཛམ་གླིང་འདིར་ཕྱི་དངོས་པོའི་ཡར་རྒྱས་དང་འབྲེལ་བའི་ཤེས་ཡོན་ཧ་ཅང་ཡར་རྒྱས་ཆེན་པོ་གཏང་གི་ཡོད་ན་ཡང། ནང་སེམས་རྒྱུད་ཡར་རྒྱས་དང་འབྲེལ་བའི་ཤེས་ཡོན་ཡར་རྒྱས་དང་ཤེས་ཡོན་ཡར་རྒྱས་ཀྱི་འདང་གི་མེད་པར་བརྟེན། ནང་སེམས་རྒྱུད་ཡར་རྒྱས་དང་འབྲེལ་བའི་ཤེས་ཡོན་ཡར་རྒྱས་གཏང་ཐུབ་ན། ལུས་བདེ་སེམས་སྐྱིད་ཡོང་བའི་སྐོར་བཀའ་སློབ་འདི་འདྲ་ཟིག་ཕེབས་ཡོད། ད་ལྟ་ང་རང་ཚོ་འཛམ་བུ་གླིང་འདི་སྒང་ལ་ཅིག་ལུང་པ་ག་པར་ཕྱིན་པ་ཡིན་ནའི་ཤེས་ཡོན་ཟེར་ནས་ཡང་ཅིག Education ཟེར་ཚང་མས་དོ་སྣང་བྱེད་ཀྱི་ཡོད་རེད། བྱས་ནི་གང་ལྟར་ཤེས་ཡོན་གྱི་ཐོག་ནས་འཛམ་བུ་གླིང་ལ་འགྱུར་བ་ཞེ་དྲག་ཕྱིན་ཡོད་རེད། རེད་དེ་ཡིན་ནའི་ཨང་ད་ཡོད་དང་ཡོད་བཞིན་པའི་ཤེས་ཡོན་དེ་གིས་འདང་གི་མེད་བསྡད་པའི་བཟོ་ཞིག་གསལ་པོ་ཞིག་རེད་ཤག། ཅིག་ད་ཕྱི་དངོས་པོ་ཡར་རྒྱས་རྐྱང་རྐྱང་ལ་མིག་བལྟས་པ་ཅིག་མ་གཏོགས། ནང་ཅིག་སེམས་ཁམས་རིག་པ་དང་འབྲེལ་བའི་ཐོག་ནས་ཅིག་སེམས་རྒྱུད་འདུལ་ཐབས་བྱས་ཨ་ད་ཨེ་ནི་ཅིག་ཡ་རབས། ཅིག་སེམས་པ་བཟང་པོ་བྱས་ཟེར་མཁན་དེ་ཚོའི་ཐོག་ལ། སློབ་སྦྱོང་སྤྲད་ནས་དེ་འདྲ་བྱས་པ་ཡིན་ན། ཚེ་འདི་ག་ལ་ཉིན་རེ་བཞིན་དུ་སེམས་སྐྱིད་པ་ལུས་བདེ་བ། གྲོགས་བཟང་བ། ཁོར་ཡུག་བཟང་པོ་ཅིག་ཡོང་ཐུབ་དགོས་རེད་བ་ད། དེ་འདྲའི་གི་ད་སློབ་སྦྱོང་སྤྲོད་ཡག་དེ་འདང་གི་མེད་བསྡད་པ་གསལ་པོ་ཞིག་རེད་ཤག། བྱས་ཙང་སྤྱི་ཡོངས་ཀྱིས་འཛམ་བུ་གླིང་འདི་སྒང་གི་ད་མི་དུང་ཕྱུར་བདུན་ཅུ་ཙམ་ཟིན་པའི་ནང་ལ་ད་དུང་ཕྱུར་བཅུ་ལྷག་ཅིག་གིས་ཆོས་ལ་དད་པ་ཡོད་མ་རེད་ཆོས་མེད་མཁན་རེད Non Believer ཨེ་ད་དུང་ཕྱུར་དྲུག་ཅུ་ཞིག་གིས་ཆོས་ཁས་ལེན་གྱི་ཡོད་རེད་དེ་ཡིན་ནའི་ཆོས་དེ་ཉོན་མོངས་པའི་ཞབས་འདེགས་སྒྲུབ་མཁན་ཆགས་སྡང་གི་ཞབས་འདེགས་སྒྲུབ་མཁན་བཟོ་ཅིག་ཆགས་ཀྱི་འདུག་བ། བྱས་ཙང་ཁ་དེ་འདྲས་ཀྱི་ཐོག་ནས་ཆོས་དད་ཀྱི་ཨེ་དབར་ང་ཚོ་དང་ཁོང་ཚོ་ཟེར་ཡག་གི་ཤུགས་དེ་ཆེ་རུ་ཆེ་རུ་བཏང་བྱས་དེ་འདྲས་ཀྱི་ཐོག་ནས་གསོད་རེས་གཏོང་ཡག་ཅིག་ཡོང་གི་འདུག་བ། ད་བློ་ཡུལ་ལས་འདས་པ་རེད། ཞིག་དངོས་པོ་རྐྱང་རྐྱང་སྐད་ཆ་མ་ཤོད་བཞིན་ཞིག་སེམས་བྱམས་བརྩེ་དགོས་རེད་ཟེར་ནས་བཤད་མཁན་གྱི་དེ་འདྲས་ཀྱི་དང་བསླབ་བྱ་སྟོན་མཁན་གྱི་ཆོས་བརྒྱུད་དེ་ག་ཨེ་ཆགས་སྡང་གི་གཞན་དབང་ལ་ཕྱིན་ནས་མི་གསོད་རེས་གཏོང་ཡག་གི་རྒྱུ་དང་རྐྱེན་རེད་ཟེར་ན་དཔེ་མ་སྲིད་པའི་ཐབས་སྐྱོ་པོ་རེད་ད།

ཞིག་འཛམ་བུ་གླིང་གི་མིའི་ལྷན་སྐྱེས་ཀྱི་རང་བཞིན་བྱམས་བརྩེ་ལྡན་པ་རེད་ཟེར་བཤད་ཀྱི་ཡོད་རེད། རྣམ་པ་ཚོ་གིས་བཀའ་སློབ་ལམ་སྟོན་གྱི་ལེ་ཚན་ལ་གཟིགས་པར་ཐུགས་རྗེ་ཆེ་ཞུ་གི་ཡོད།
རྣམ་པ་ཚོས་ད་ལྟ་གཟིགས་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་དེ་རེད། དེ་རིང་གླེང་མོལ་གྱི་ལེ་ཚན་ནང་བོད་ཀྱི་ལས་འགུལ་བ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་དང་མཉམ། ཁོང་གི་རྩོམ་ཡིག་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ཀྱི་རྩོམ་རིག་སྐོར་ལ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་དེ་གསན་གཟིགས་གནང་རོགས་གནང།

དེའི་ཁྲོད་ཀྱི་དབྱིན་ཡིག་ནང་སྙན་ངག་དང་རྩོམ་ཡིག་འབྲི་མཁན་གཙོ་བོ་གཅིག་ནི་བོད་དོན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་རེད། བོད་དོན་འཐབ་རྩོད་པ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཨ་མེ་རི་ཁའི་ནང་ལ་ཕེབས་ནས་ཨ་རིའི་མཐོ་སློབ་སློབ་གྲྭ་ཁག་ཅིག་གི་ནང་དང་ཨེ་ནས་བོད་མི་གནས་སྡོད་བྱེད་སའི་ས་གནས་ཁག་ལ་ཕེབས་ནས་གཏམ་བཤད་གནང་གི་ཡོད་པ་རེད་འདུག་ཁོང་ཨ་མེ་རི་ཁ་ལ་ཕེབས་ཡོད་པའི་གོ་སྐབས་འདི་དང་བསྟུན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གདན་འདྲེན་བྱས་ནས་ཨེ་ནས་རྩོམ་རིག་དང་བོད་དོན་འཐབ་རྩོད་ཞེས་པའི་བརྗོད་གཞི་དག་ལ་གླེང་མོལ་བྱེད་ཀྱི་ཡིན།

དེ་དམིགས་ཡུལ་གཙོ་བོ་དེ་བོད་རང་བཙན་སྒྲུབ་ཐུབ་ཡ་ལ་སོ་སོའི་ངོས་ནས་ཞལ་འདེབས་ཀྱི་ལས་ཀ་བྱེད་ཡ་འདི་རེད། བྱས་ཙང་འདི་གི་དམ་བཅའ་གི་མཚོན་དོན་འདི་ད་མགོ་ལ་རས་དམར་པོ་དེ་དཀྲིས་བྱས་བོད་རང་བཙན་མ་ཐོབ་བར་དུ་ཨ་ནི་མུ་མཐུད་བྱས་རས་དམར་པོ་གོན་པ་མ་ཚད་ཉི་མ་རྟག་པ་དཀའ་ལས་རྒྱབ་མཁན་གྱི་ལས་ཀ་གཅིག་ཡིན་ལབ་པའི་འདི་གི་དམ་བཅའ་རེད་ཨ་ནི་དམར་པོ་འདི་སེམས་ཤུགས་ཀྱི་མཚོན་དོན་ད་ང་རའི་ལྟ་ཕྱོགས་ལ་ཡ་སེམས་ཤུགས་ཀྱི་མཚོན་དོན་འདི་དམར་པོ་ཡིན་པ་ཅིག་འདི་འདྲ་ཅིག་ལྟ་གི་ཡོད་ཨ་འདི་འདྲ་བྱས་ནས་ད་ཉིས་སྟོང་གཉིས་གི་ལོ་ལ་ཡ་རས་དམར་པོ་འདི་གོན་ཡ་འགོ་ཚུགས་པ་རེད་ད་འདི་ནས་ད་ད་ལྟ་བར་དུ་མུ་མཐུད་ཅིག་ལས་ཀ་བྱས་བསྡད་ཡོད། ནོར་སྲིད་ད་ལོ་ཉི་ཤུ་ལྷག་འགོར་འདུག། ཨ་ནི་བསྟན་འཛིན་བརྩོན་འགྲུས་ལགས་ད་རྩ་བའི་ཆ་ནས་ཁྱེད་རང་བོད་དོན་འཐབ་རྩོད་པ་ཅིག་རེད་ཅེས་ཆབ་སྲིད་སྒང་ལ་ལས་འགན་ཤུགས་ཆེན་པོ་བྱེད་ཀྱི་ཡོད་བ་རེད་ད་ཡིན་པ་ཡིན་ན་དེ་རིང་གི་ལེ་ཚན་འདི་ནང་ང་ཚོས་གཙོ་བོ་ཡིན་ན་རྩོམ་རིག་གི་སྐོར་ལ་བཤད་ཀྱི་ཡིན་ག་རེ་ཟེར་ན་ད་ཁྱེད་རང་གི་ཅིག་སྙན་ངག་དང་དེ་བཞིན་གྱི་དེབ་ཁག་བྲིས་ཡོད་བ་རེད་དཔེར་ན་བསྟན་འཛིན་བརྩོན་འགྲུས་ལགས་ཀྱི་དེབ་ཁ་ཤས་བྲིས་བ་ནང་གི་གཅིག་དེ་ཡིན་ན་འདི་རེད་སྐོར་ར་ཟེར་ཡ་དང་གཞན་པ་དེ་ཡིན་ན་ནང་ཟེར་ཡ་དེ་ད་འདི་ཚང་མ་ཨིན་ཇིའི་སྒང་ལ་བྲིས་ཡོད་བ་རེད་ཨ་ནི་ཐོག་མར་བསྟན་འཛིན་བརྩོན་འགྲུས་ལགས་ཁྱེད་རང་གི་རང་གི་ཅིག་རྩོམ་པ་པོ་ཅིག་ཡིན་པས་ཁྱེད་རང་གི་རྩོམ་གྱི

ཨ་ནི་ཡང་གཞན་པ་གཅིག་ལ་ཡང་སོ་སོའི་སྒེར་གྱི་མྱོང་ཚོར། ཅིག། སེམས་ཚོར་རང་གི་ཐོག་ནས་བཤད་ཡག་འདི་འདྲའི་ཅིག་ཡོང་གི་འདུག་བ། ཨ་ནི་འདི་ནས་ཡང་རྣམ་པ་གཞན་པ་གཅིག་ལ་ངོ་རྒོལ་སྐད་འབོད་ཀྱི་ཐོག་ནས་ཡང་ང་ཚོ་འུར་སྒྲ་སྒྲོག་བྱས། ཅིག་འགྲིག་གི་མི་འདུག་ལབ་ཡ་ད་ང་ཚོ་ཐོབ་ཐང་འདི་འདྲ་ཅིག་དགོས་ལབ་པའི་འདི་ཡང་རྣམ་པ་གཞན་པ་ཅིག་ཡོང་གི་འདུག་བ། ད།

འབྲི་མཁན་འདི་སོ་སོ་མི་སྒེར་གཅིག་ཡིན་པ་ཡིན་ནའི་བྲིས་པའི་སྐབས་ལ། ཨཱ་ནི། སོ་སོའི་གི་ཚོར་སྣང་འདི་མི་མང་པོ་ཅིག་གི་ཚོར་སྣང་གཅིག་པ་འདྲ་བོ་ཅིག་ཚོར་ཐུབ་ཡ། ཡང་ན་བྲིས་ཚར་བ་འདི་མི་མང་པོ་ཅིག་ང་ཡི་ད་ག་རང་བསམ་གི་འདུག་ང་ལའི་ཚོར་སྣང་འདི་འདྲ་ཅིག་ཡོང་གི་འདུག་བསམ་ཡས་ཀྱི་ནུས་པ་འདི་འདྲ་ཅིག་ད་སྒྱུ་རྩལ་ལ་འདི་འདྲ་ཅིག་འདུག་བ། འདི་འདྲ་སོང་ཙང་འདི་འདི་རྩ་ཆེན་པོ་ཞེ་བོ་ཅིག་དང་ནུས་པ་ལྡན་པ་ཅིག་རེད་འདུག་བ། ཡང་ན་ང་ཚོ་ངོ་རྒོལ་སྐད་འབོད་བྱས་པའི་སྐབས་ལ། ཅིག་ཅིག་འགྲིག་གི་མི་འདུག་ཅིག་ཅིག་དགོས་གི་འདུག་ལབ་པའི་སྐབས་ལ་མང་པོ་ཅིག་གིས་ད་འདི་ལ་དོགས་པ་བྱས་ཡོང་གི་རེད་བ། ད་ད་འདི་སོ་སོའི་ཆབ་སྲིད་ཁེ་ཕན་རེད་ལབ་གི་རེད་བ། ཡིན་ནའི་སྒྱུ་རྩལ་ནང་ཅིག་ཕྱིན་ཡོང་དུས་ཁོ། སྒྱུ་རྩལ་ནང་གི་ཅིག་གི་སོ་སོའི་བརྗོད་བྱ་ཡིན་ནའི་རེད། བརྩམ་བརྩམ་གཤིས་ཅན་པ་ཡིན་ནའི་རེད་འདི། གཏིང་ཟབ་པོ་ཅིག་གི་འགྲོ་ཐུབ་ཡ་དང། སོ་སོ་སྒེར་གྱི་མཐོང་ཚུལ་ཙམ་མ་ཡིན་པ། སྤྱི་ཚོགས་ཡང་ན་གཏིང་ཟབ་པོ་ཅིག་དང་འགྲོ་བ་མི་རང་གི་ཨ་ནི་དཀའ་ངལ་འཕྲད་པའི་སྐབས་ལ་ཡང་ཨ་ནི་དེའི་གདོང་ལེན་བྱེད་སྟངས་ཀྱི་བསམ་ཚུལ་འདི་འདྲ་ཅིག་གི་རང་བཞིན་གྱི་ཐོན་ཡོང་གི་འདུག་བ་འབྲི་མཁན་མི་གཅིག་རེད་དེ། དུས་བྲིས་ཚར་བའི་གཞུག་ལ་ཡང་ཁོ་སྒྱུ་རྩལ་གྱི་ཐོག་ནས་རྣམ་པ་ཞིག་ཐོན་ཡོང་དུས་མི་ཚང་མས་ཀྱི་ཨ་ནི་འདི་བདེན་པ་རེད་བསམ་ཡས་ཀྱི་ནུས་པ་འདི་འདྲ་ཅིག་ཡོང་གི་འདུག་བྱས་ཙང་འདིའི་ང་རེ་ཆུང་དུས་ནས་འདིའི་གི་ནུས་པ་ཅིག་ང་རེ་ངོས་འཛིན་བྱས་བྱས་ད་འདི་ཐབས་ཤེས་བྱེད་དགོས་འདུག་བསམ་ཡག་ཅིག་བྱས་ནི་ཨ་ནི། ད་ང་རང་ཨིན་ཇི་ནང་བྲིས་གི་སོང་ཙང་ཨིན་ཇིའི་སྐད་ཡིག་ཚད་དང་ལྡན་པ་ཅིག་ཡོང་ཐུབ་ཡས་ལ་འབད་བརྩོན་བྱས་ཨ་ནི་ག་ལི་ག་ལི་ཨ་ནི་རྩོམ་བྲི་ཡག་འདུག་སེ་ཆགས་སོང། རེད་ད་རྩོམ་རིག་ཟེར་ཡས་དེ་གལ་ཆེན་པོ་ཞེ་བོ་ཅིག་རེད་ཁྱེད་རང་ད་ལྟ་གསུངས་བཞིན་མིའི་གི་ཅིག་ཚོར་བ་དང་དངོས་གནས་དྲང་གནས་གི་སེམས་གི་ཚོར་བ་དེ་ཕར་ཅིག་ཅིག་བསྟན་ཐུབ་དེ་གང་ལ་མི་དེ་ཅིག་འབྲེལ་ཐག་ཉེ་བོ་ཆགས་ཡས་དེ་འདྲ་ཡོང་གི་འདུག་ད་ཡང་མང་པོ་ཅིག་གི་ཅིག།

རྩོམ། ད་རབ་དེ་རིམ་པ་བྲིས་ཀྱི་བྲིས་ཀྱི་བྱས་ནས། དུས་ཚོད་གང་ལ་གང་འཚམ་ཕྱིན་པའི་སྐབས་ལ་ཡང་ཁོ་དེབ་ཀྱི་གཟུགས་ལ་བཀོད་བྱས་ནས་ཚོང་འགྲེམས་བྱས་བྱས་འདུག་སེ་བྲིས་ཀྱི་ཡོད། ང་རེ་རྩོམ་བྲིས་པའི་སྐབས་ལ་མང་པོ་ཅིག་སོ་སོའི་སྒེར་གྱི་ཚོར་སྣང་ཤུགས་ཆེན་པོ་ཅིག། ད་ཚོར་སྣང་ཙམ་མ་ཡིན་པ་ད་ཡང་འདིས།

མ་ཚད། བསམ་བློ་ཁོ་ན་འགྱུར་བ་གཏང་ཐུབ་པའི་ནུས་པ་ཡོད་དེ་ངེས་བྱས་ཙང། ང་རེ་དུས་རྒྱུན། ག་རེ། སྙན་ངག་གི་འགྲེལ་བཤད་བརྒྱབ་པའི་སྐབས་ལ་འདི་ལབ་ཀྱི་ཡོད། སྙན་ངག་བྲིས། སྙན་ངག་ལབ་པའི་སྐབས་ལ་ཁོ་སེམས་ལ་ཟུག་པོ་གཅིག་དང། བསམ་བློ་ལ་འགྱུར་བ་གཏང་ཐུབ་ངེས་ཡོད་མེད་ཀྱི་ནུས་པ་འདི་འདྲའི་ཅིག་ཡོད་རེད། དང་པོ་སེམས་ལ་ཟུག། སེམས་ལ་ཟུག་པོ་འདི་སྙན་པོ་ཡོད་པ་སོང་ཙང་སེམས་ལ་ཟུག། ད་ཡང་ཁོ་རང་ལ་ཡང་བསམ་བློ་བསྒྱུར་བཅོས་གཏང་ཐུབ་པའི་ནུས་པ་ཅིག་ཡོད་པ་སོང་ཙང་མིའི་གི་བསམ་བློ་ཡང་འགྱུར་བ་གཏང་ཐུབ་མཁན་ཅིག་བྱས་ཙང་དེ་འདྲའི་གི་ནུས་པ་ལྡན་པའི་གི་སྒྱུ་རྩལ་འདི་ད་སྙན་ངག་ཆགས་གི་འདུག་བ་བྱས་ཙང་ང་རས་དུས་རྒྱུན་འདི་འདྲའི་ཡིད་ཆེས་མཁན་ཅིག་ཡིན་བྱས་ཙང་ང་དེ་འདྲ་རྩོམ་བྲིས་པའི་སྐབས་ལ་གཙོ་བོ་ཅིག་སྒེར་གྱི་མྱོང་ཚོར་འདི་སྒྲུང་གི་ངོ་བོ་བྱས་བྱས་བྲིས་ཀྱི་ཡོད། ང་སྙན་ངག་ཅིག་བྲིས་པ་ནི་དཔེ་བྱས་ན་ད་ལྟ་རྡ་རམ་ས་ལ་ལ་ཆར་བ་བརྒྱབ་པའི་སྐབས་ལ་ཞེས་བྱ་བའི When It Rains in Dharamshala ནི་ནི་དེ་འདྲའི་གི་སྙན་ངག་རྩོམ་ཅིག་ཡོད། འདིའི་ནང་ལོགས་ལ་བྲིས་པ་འདི་ད་རྡ་རམ་ས་ལ་ལ་ཆར་བ་བརྒྱབ་པ་རེད། རྡ་རམ་ས་ལ་ལ་ཆར་བ་ལོ་རྟག་པ་བརྒྱག་གི་ཡོད་རེད་དེ། ཡང་སོ་སོའི་སྒེར་གྱི་མྱོང་ཚོར་གྱི་ཐོག་ནས་ཉམས་མྱོང་ཅིག་བྱས་ཨ་ནི་སྒྲུང་ཅིག་གི་ཐོག་ནས་བྲིས་ཡོང་དུས་ཨ་ནི

ང་རྒྱ་མིས་བོད་བཙན་གནོན་བྱས་ནས་ད་ལྟ་བོད་ནང་ལོགས་སྡུག་སྦྱོང་དཔེ་ཆེན་པོ་ཅིག་མྱངས་བསྡད་པ་འདི་འཛམ་གླིང་རྒྱལ་ཁབ་མང་པོ་ཅིག་ཤེས་ཀྱི་ཡོད་མ་རེད་བྱས་ཙང་ཁོང་ཚོ་ལ་ཡང་འགྲེལ་བཤད་བརྒྱབ་དགོས་པ་དང་ང་རང་ཚོས་གནས་ཚུལ་འགྲེལ་བཤད་བརྒྱབ་ཡ་དེ་ད་ཨིན་ཇིའི་ནང་ལ་ཡང་བྲིས་བྱས་ཡང་ན་གཏམ་བཤད་བྱས་བྱས་ཨ་ནི་དྲིལ་བསྒྲགས་སྤེལ་བ་ཡིན་ན་གཞི་ནས་ད་རྒྱལ་སྤྱིའི་ནང་ལོགས་ལ་ཡང་གོ་རྟོགས་བྱུང་བྱས་ཨ་ནི་རྒྱབ་སྐྱོར་ཡོང་གི་རེད་བྱས་བྱས་འདི་ང་ཚོ་ལ་ད་གཞི་རྩའི་སློབ་སྦྱོང་སློབ་སྦྱོང་འདི་སློབ་གསོ་འདི་འདི་འདྲ་ཅིག་བྱུང་ཡོད་རེད་འདི་ཡིན་པ་སོང་ཙང་ཆུང་དུས་རང་ནས། དབྱིན་ཇི་ནང་ལོ་ལ་ཡ་རྩོམ་བྲིས་བྱས་ཨ་ནི་གཏམ་བཤད་བྱས་ཨ་ནི་ཅིག་ཚད་ཐ་དད་པོ་ཅིག་བཟོ་ཐུབ་ཀྱི་ཡིན་བསམ་པའི་གི་འདི་འདྲའི་གི་སེམས་ཤུགས་ཅིག་ང་རེ་ཆུང་དུས་ནས་འདི་འདྲའི་སླེབས་བསྡད་ཡོད་བྱས་ཙང་ང་འཛིན་གྲྭ་ལྔ་པ་ཡིན་པའི་སྐབས་ལ་འདི་འདྲའི་ཅིག་གི་ཐག་བཅད་བོད་བོད་རྒྱལ་ཁབ་མི་རིགས་དོན་དག་ལ་ཡང་ལས་ཀ་བྱེད་ཀྱི་ཡིན་ཟེར་བྱས་དམ་བཅའ་བཞག་པའི་སྐབས་ལ་རྩོམ་པ་པོ་དེ་བྱས་བྱས་ཨ་ནི་བོད་ཀྱི་ལོ་རྒྱུས་འདི་བྲིས་ནས་ཨ་ནི་རྒྱལ་སྤྱིའི་ནང་ལོ་ལ་འགྲེམ་སྤེལ་བྱས་ཡ་དང་རྒྱབ་སྐྱོར་བཙལ་གྱི་ཡིན་བསམ་པའི་འདི་འདྲའི་གི་བསམ་བློ་ཅིག་འཁོར་མྱོང་རྩོམ་པ་པོ་བྱེད་ཀྱི་ཡིན་བསམ་པའི་ཅིག་གི།
རེད། ད་ང་དྲི་བ་ཞིག་དེ་ཁྱེད་རང་རྩོམ་པ་པོ་གཅིག་གིས་ད་རྩོམ་པ་པོ་ཆགས་བསྡད་ཡོད་རེད་དེབ་ཁ་ཤས་ཅིག་བྲིས་ཡོད་རེད། ཨ་ནི་དེའི་སྒང་ད་ཁྱེད་རང་འཐབ་རྩོད་པ་ཞིག་ལ་ཆགས་བསྡད་ཡོད་རེད། ཨ་ནི་འཐབ་རྩོད་པ་ལ་རྩོམ་པ་པོ་གཉིས་ཀ་ངོ་བོ་གཅིག་གི་སྒང་ལ་བསྡད་དེའི་སྒང་ལ་ག་འདྲས་ཅིག་འདུག་ཁྱེད་རང་གི་ལྟོས་གཉིས་ཆ་ལ་ག་འདྲས་ཅིག་ངོ་བོ་གཅིག་གི་སྒང་ལ་བསྡད་ཡོད་རེད་བསམ་གི་མཚམས་མཚམས་ལ་དེ་ཡང་ཅིག་དབྱེ་བ་འདྲ་བོ་དགར་ཐུབ་ཀྱི་འདུག། ད་འདི་ང་རའི་བསམ་ཚུལ་ལ་ད་མི་ཚེ་ནང་ལོགས་ལ་ད་ཅིག

རྩོམ་བྲིས་ནས་མིའི་སེམས་པ་ལ་ཡང་ཟུག་ཐུབ་ཡ་དང་བསམ་བློ་བསྒྱུར་བཅོས་གཏང་ཐུབ་ཡ་གི་ནུས་པ་དེ་འདྲའི་ཅིག་གི་ཡང་བྱིན་རླབས་དེ་འདྲའི་ཅིག་བྱུང་ཤག་བསམ་གི་འདུག་ཡིན་པ་ཡིན་ནའི་ང་མི་ཚེ་ནང་ལོགས་ལ་ལས་འགུལ་སྤེལ་ཡ་དེ་མང་རུ་ཕྱིན། རྩོམ་བྲིས་ཡ་དེ་ཉུང་བ་བྱས། རྩ་རྩོམ་བྲིས་དེ་དེབ་བཀྲབ་བཀྲབ་དེ་འདྲའི་སྔ་མོ་དུ་བྱུང་ཡོད་མ་རེད། ཨ་ནི། བྱས་ཙང།

ཨ་ནི། བཟང་བའི་ཕྱོགས་ལ་ལམ་ཕྱོགས་ལ་འགྲོ་ཐུབ་ཡས་ཀྱི་ལས་འགུལ་འདི་འདྲའི་ཞུ་ཅིག་བྱུང་ཞག་ཨ་ནི་ལྷག་པར་དུ་རྒྱ་གར་ནང་ལོགས་ལ་ཡང་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་འདི་ཤུགས་ཆེན་པོ་འདི་འདྲའི་ཅིག་བྱུང་ཞག་ད་འདི་ནང་འདི་གཉིས་ལ་ཡང་ལྟ་ཡ་ག་རེ་འདུག་ཟེར་ན། ལས་འགུལ་སྤེལ་མཁན་ཡིན་པ་ཡིན་ན་རྣམ་དཔྱོད་ལྡན་པ། ཨ་ནི། གསར་གཏོད་ཀྱི་ལས་འགུལ་བྱེད་ཡ་དེ་དཔེ་གལ་ཆེན་པོ་འདུག་གསར་གཏོད་མེད་པ་ཨ་ནི་རྣམ་དཔྱོད་མི་ལྡན་པ་ཅིག་ཡིན་པ་ཡིན་ན་ལས་ཀ་རྐྱང་རྐྱང་ཅིག་རང་ཅིག་ཅིག་ལྡབ་སྐྱོར་བྱས་དེ་བས་ན།

བཙན་བྱོལ་ཁྲོད་ཀྱི་ཨིན་ཇིའི་སྒང་གི་རྩོམ་པ་པོ་དང་རྩོམ་རིག་གི་འཕེལ་རིམ་དེ་ག་འདྲའི་ཞིག་ཡོད་པ་རེད་དམ་བསམ། རེད་ད་ང་ཚོ་ད་འདྲ་ཨིན་ཇིའི་ནང་ལ་ཡང་བོད་པས་བྲིས་པའི་རྩོམ་རིག་ད་ཉེ་ཆར་ང་སྔོན་མ་ལོ་ལ་ཡང་ང་ཚོས་དེབ་ཅིག་བཏོན་པ་རེད། Under the Blue Skies ལབ་ཅིག། གནམ་སྔོན་པོའི་འོག་ལ་ལབ་པའི་ཅིག་ཐོག་ནས་དེབ་ཅིག་བཏོན་དེབ་དེའི་ནང་ལ། བོད་པའི་རྩོམ་པ་པོ་སུམ་ཅུ་སོ་གྲངས་ཅིག་གིས་བྲིས་པའི་རྩོམ་རིག་སྣ་མི་འདྲ་ད་ཨ་ནི་སྙན་ངག་ཆེད་རྩོམ་ལོ་རྒྱུས། དེ་འདྲས་ཀྱི་ཕྱོགས་བསྡོམས་དེབ་ཅིག་བཏོན། དེབ་འདི་བཏོན་པའི་གི་ད་ག་རེ་ཆགས་ཀྱི་འདུག་ཟེར་ན་ང་ཚོ་བཙན་བྱོལ་སླེབས་བྱས་ད་ལོ་དྲུག་ཅུ། ད་ད་ལོ་བརྩིས་ན་ལོ་དྲུག་ཅུ་རེ་བཞི་འགྲོ་གི་ཡོད་རེད་དེ་འདྲས་ཅིག་ནང་ལ་ཨ་ནི་བོད་པས་ཨིན་ཇིའི་ནང་བྲིས་པའི་དེབ་ད་སྤུས་དག་ཅིག་བཏོན་ཐུབ་ཡ་དེ་འདྲས་ཅིག་བྱུང་བ་རེད་ངོ་མ་དང་དེའི་ཐོག་ནས་ག་རེ་མངོན་འདུག་ཟེར་ན་ད་བོད་པས་ཨིན་ཇི་སྦྱངས་བྱས་ལོ་དྲུག་ཅུ་རེ་གྲངས་ཅིག་འགྲོ་གི་ཡོད་རེད་དེ་ང་ཚོས་དེབ་བཏོན་ཐུབ་ཡ་དེ་འདྲས་ཅིག་ཆགས་སོང་ང། ཡང་ཨིན་ཇི་སྦྱང་མཁན་དཔེར་ན་རྒྱ་གར་གྱི་ཧི་མ་ལའི་གི་རྒྱུད་ནང་ལོགས་མང་པོ་ཡོད་རེད། བྱང་ཤར་ཁུལ་ལ་མང་པོ་ཡོད་རེད། དེ་འདྲས་ཀྱི་དེབ་སྤུས་དག་ཅིག་བཏོན་མཁན་མང་པོ་ཞེ་དྲག་མ་རེད། འདི་འདྲ་སོང་ཙང་ཡང་ང་ཚོ་དམིགས་བསལ་གྱི་གཟེངས་སུ་ཐོན་པའི་ནུས་པ་ཅིག་བྱུང་ཡོད་རེད། ད་ང་རང་སྔོན་མ་སློབ་གྲྭའི་ནང་སློབ་སྦྱོང་བྱེད་པའི་སྐབས་ལ་དང་པོ་ཐོག་མར་ཨིན་ཇིའི་ནང་ལས་བྲིས་པའི་དེབ་ཀློག་ཡ་འདི་མཁས་དབང་ཟླ་བ་ནོར་བུ་གི་ལོ་རྒྱུས་ཀྱི་དེབ་བྱས་ཨ་ནི་རྒན་འཇམ་དབྱངས་ནོར་བུ་གིས་བྲིས་པའི་གི་བརྩམས་སྒྲུང་འདི་འདྲ་ཡོད་རེད། ལོ་རྒྱུས་ཡོད་རེད་ཨ་ནི་ཆེད་རྩོམ་འདི་འདྲ་ཡོད་རེད་ཆབ་སྲིད་སྐོར་ལ་ཡང་བྲིས་པ་དེ་ནས་རྒན་ཀེ་དོན་གྲུབ་ཀྱི་ལོ་རྒྱུས་ཀྱི་དེབ་ཡོད་རེད། དེ་ནས་ཡང། Saint Stephen། མཐོ་རིམ་ནང་ལ་སློབ་སྦྱོང་བྱེད་བཞིན་པའི་ཁོང་ཚོ་ཁག་ཅིག་གིས་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནས་སྙན་ངག་བྲིས་པ་དེ་འདྲ་ཕྱོགས་བསྡོམས་བྱས་ནས། Lotus Fields། ལ་ནི་དེ་འདྲའི་ཅིག་གི་དགའ་བསུ་བཏོན་འདུག་བ་པདྨ་ཐང་ཟེར་ལབ་བྱས། དེའི་ནང་ལོགས་ལ། རྒྱལ་པོ་ཚེ་རིང K དོན་གྲུབ། བསྟན་འཛིན་བསོད་ནམས་ལགས། ཁོང་ཚོས་ཀྱི་སྙན་ངག་བྲིས་པ་དེ་འདྲའི་ཀློག་ཡག་འདུག། ད་ནི་ངས་ག་རེ་མཐོང་གི་ཟེར་ན་འདི་སྐབས་ལ་ཡག། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་བདུན་ཅུ་དོན་གྲངས་སློབ་སྦྱོང་བྱས་ནས། ཨ་ནི་བརྒྱད་ཅུ་དགུ་བཅུའི་སྐབས་ལ་ཡང་བྲིས་པའི་གི་དེབ་དེ་བལྟས་པས་ན། ཁོ་ཚོ་དངོས་གནས་ཁོ་རང་ཕུལ་དུ་བྱུང་བའི་གི་ཨ་ནི་སྡེ་ཚན་གཅིག་བྱུང་བཞག་བསམ་གྱི་འདུག། མཁས་དབང་ཟླ་བ་ནོར་བུ་ནས་བརྩིས་པའི་ད་ཕེབས་ལྷག་པར་དུ་ང་ཚོ་རྒྱལ་རབས་མཁན་རྒན་ཚེ་རིང་ཤཱཀྱ་ལགས་ཁོ་ཚོས་གི་མི་རབས་གཅིག་གཏོགས་ཀྱི་རེད་བ་ད།

འདིའི་གཞུག་ལ་མར་བལྟས་ཡོང་དུས་ནི་ད་ང་རའི་དེབ་འདི་དགུ་བཅུ་གོ་དགུ་ལོ་ལ་ཡ་བཏོན་པ་རེད་ད། མི་རབས་གཉིས་པ་ང་ཚོ་བརྩིས་ན། ད་ང་ཚོ་རྒྱ་གར་ལ་སྐྱེས་རྒྱ་གར་ལ་ཡོང་བའི་གི་མི་རབས་འདི་ལ་སྐྱེས་པ་རེད་བ། ང་ཚོའི་མི་རབས་འདི་བོད་མཐོང་ཡོད་མ་རེད། བྱས་ཙང་ང་ཚོའི་མི་རབས་འདི་ནས་བརྩིས་པས་ན།

བསྟན་རབ་ལབ་མཁན་ཅིག་གི། Sri Lanka ལ། ད་ཁོ་རང་བོད་རིགས་ཕྱེད་ཀ་རེད། ཡིན་པ་ཡིན་ནའི། ཁོ་རང་གི་རྩོམ་འདི་ཨིན་ཇི་ནང་བྱས་ནང་དོན་འདི། ཁ་ཅིག་གི་བོད་པའི་འཐབ་རྩོད་ད་འདི་འདྲ་ལ་འབྲེལ་བ་གང་ཡང་ཡོད་མ་རེད། ད་འདི་འདྲས་ཡོང་སྲིད་ཀྱི་རེད་བ། ད་ང་ཚོ་ཡང་ང་ཚོ་ལོ་གཞོན་པ་རྩོམ་པ་པོ་དཔེར་བྱས་ན། བུ་མོ་སྐལ་བཟང། དང། ཨ་ནི་བསྟན་ཕུན་ཆ་བཞག་ན་ད་ང་ཚོའི། ང་ཚོས་འགྲེམས་སྤེལ་བྱས་པའི་དེབ་ནང་ལོགས་ནས། ད་དེབ། གསར་ཤོས་དེ་ཁོ་གཉིས་ཀྱི་རེད། ཁོ་གཉིས་ཀྱི་རྩོམ། ནང་ལོགས་ལ་ཡང་སྤྱིར་བཏང་དབྱིན་ཇི་ནང་ལ་བྲིས་པ་ཡིན་པ་ཡིན་ནའི་ཡང་ནང་དོན་དེ་བོད་པའི་གི་བསམ་ཚོར་སེམས་ཚོར་རང་ལྷག་པར་དུ་བོད་པའི་སྤྱི་ཚོགས་རང་ནང་ལ་ཡང་བསམ་བློ་མ་འདྲ་བ། གི་ནུས་པ་སྟོན་ཐུབ་ཡག་དཔེར་བྱས་ན་དམིགས་བསལ་གྱི་ད་ལྟ་བུ་མོ་སྐལ་བཟང་གི་འདི་ནང་ལ་ཡང་བུད་མེད་ནུས་སྟོབས་དང་བུད་མེད་ཀྱི། ཅིག་གི་ཐོབ་ཐང་གི་འདི་འདྲའི་སྐོར་ལ་ཡང།

རྩོམ་ཟེར་ཡ་དེ་སོ་སོའི་སེམས་ཀྱི་ཚོར་བ་དང་རང་དབང་ཞིག་གི་སྒང་ནས་བྲི་ཐུབ་པ་ཡིན་ན་ཡག་པོ་ཞིག་ཡོང་གི་ཡོད་རེད། ད་བོད་ནང་ན་རང་དབང་ཟེར་ཡ་དེ་ཡོད་མ་རེད་ཅིག་རྩོམ་ཞིག་བྲི་ཐུབ་གི་ལ་ར་སེམས་ཀྱི་ཚོར་བ་དངོས་གནས་དེ་བྲི་ཡ་ཡིན་ན་ར་ཅིག་གབ་ཚིག་རང་བཞིན་ཞིག་གི་སྒང་ནས་བྲི་དགོས་གི་ཡོད་རེད་ད་ཁྱེད་རང་གི་གང་ལ་གང་འཚམ་ཅིག་བོད་ནང་གི་རྩོམ་པ་པོ་དེ་ཚོ་ལ་དོ་སྣང་བྱུང་ཡོད་ཀྱི་རེད། ཨ་ནི་ཁོང་ཚོས་ཀྱི་ཅིག་རྩོམ་རིག་གི་སྐོར་ལ་ཁྱེད་རང་གི་ཅིག་དགོངས་ཚུལ་འདྲ་བོ་ག་རེ་འདུག། རེད་ད་བོད་ནང་གི་རྩོམ་འདི་ལྷག་པར་དུ་མང་བ་ཅིག་ནི་སྙན་ངག་ནང་ཐོན་གི་འདུག་བ་ད་དེ་ལ་གནད་འགག་ཅིག་འདུག་སྙན་ངག་ནང་ལ་ཐོན་པའི་སྐབས་ལ་ཡང་ག་རེ་ཡོད་རེད་ཟེར་ན་སྙན་ངག་གི་ཚིག་འདི་ལྷག་པར་དུ་ད་སྙན་ངག་གི་སྐད་ཡིག་འདི་མི་ཕལ་པའི་གི་སྐད་ཡིག་འདི་མ་རེད། ཕ་གི་ནང་ལོགས་ལ་ཡང་རྒྱན་ཚིག་ཡོད་རེད་འདི་ཡིན་པ་སོང་ཙང་ཁོ་རང་བཞིན་གྱི་ག་རེ་ལབ་དགོས་རེད་གབ་ཚིག་འདྲ་བོ་ཅིག་ཆགས་བསྡད་ཡོད་རེད། བྱས་ཙང། མི་ཚང་མས་ཀྱིས་ཀློག་པ་དང་ལམ་སང་ཀློག་མཁན་གྱི་ཀློག་མཁན་ཉུང་ཉུང་རེད་ཀློག་པ་ཙམ་གྱིས་ལམ་སང་གོ་གི་མ་རེད། དེའི་རང་བཞིན་གཅིག་འདུག་ད་ཡིན་པ་ཡིན་ནའི། ཡང་ཀློག་ནས་ཕྱིན་པ་ཡིན་ན་དོན་དག་གཏིང་ཟབ་པོ་གོ་ཆེ། ད་བོད་ནང་གི་སྙན་ངག་འདི་གི་ང་རའི་བསམ་ཚུལ་ལ། བོད་པའི་འཐབ་རྩོད་བོད་ནང་ལོགས་ལ་ཡ་སྣེ་འཁྲིད་མཁན་གཙོ་བོ་དེ་བོད་པའི་གི་ཨ་ནི་རྩོམ་རིག་རེད་བསམ་གྱི་ཡོད། ག་རེ་ཟེར་ན་བོད་ནང་ལོགས་ལ་ཡ་ཆབ་སྲིད་ཀྱི་གོ་ཆེ། གཅིག། བོད་རང་ལ་གཅིག་དམར་དམར་རྗེན་རྗེན་བྱས་མངོན་གསལ་དོད་པོ་བྱས་བྱས་ལས་ཀ་བྱེད་ཧ་ལམ་གཅིག་རང་དབང་མེད་པ་སོང་ཙང་འདི་འདྲས་ཐོན་ཐུབ་ཀྱི་ཡོད་མ་རེད་འདི་ཡིན་པ་སོང་ཙང་བོད་ནང་ལོགས་ལ་ཡ་གཅིག་མི་མང་ལ་ཡ་ཆབ་སྲིད་གོ་རྟོགས་དང་ཨ་ནི་བསམ་བློའི་འཁྱེར་སོ་གི་ཐོག་ནས་ཨ་ནི་སྒོ་འབྱེད་ཀྱི་ནུས་པ། སྤྲད་ཐུབ་ཡ་དེ་རྩོམ་རིག་རང་ཆགས་འགྲོ་གི་འདུག་རྩོམ་རིག་འདིའི་གི་ཐོག་ནས་ཨ་ནི་ད་རྩོམ་རིག་གཅིག་པོ་མ་ཡིན་པ་འདི་ག་ལ་ཐང་ལ་གཞས་ལྷག་པར་ལྷག་པར་དུ་དམངས་གཞས་ཨ་ནི་ད་དེང་སང་བོད་ཁྱོན་ཡོངས་ལ་ཡ་ཚང་མས་གི་བཏང་ཡ་ཡིན་པའི་གི་ད་མཉམ་གཞས་མང་པོ་ཞེ་པོ་ཅིག་ཡོང་གི་འདུག་བ་འདིའི་ཐོག་ནས་མི་མང་ལ་ཡ་ཨ་ནི་བསམ་བློ་དཔེར་ན་མཐུན་སྒྲིལ་གི་གཞས་དང་རྡོག་རྩ་གཅིག་སྒྲིལ་གི་གཞས་དང་ཨ་ནི་ཆོལ་གསུམ་གི་གཞས་གངས་ཅན་པ་གི་གཞས། རོ། དེ་ཚོ་གི་ཐོག་ནས་མི་རིགས་ལ་ལ་རྒྱ་དེ་ཞེ་པོ་ཅིག་གི་འཕེལ་འགྲོ་བ་ཡོང་གི་འདུག་བ། ད་དེ་རྣམས་ཆབ་སྲིད་ཀྱི་ཐོག་ནས་ཁ་བསྡུ་མེད་པ་ཡིན་ནའི་མི་རིགས་ལ་རྒྱ་གནས་ཁོ་རང། ད། བོད་པའི་འཐབ་རྩོད་ལངས་ཕྱོགས་ལ་ཡ་ཞལ་འདེབས་གཏོང་བ་སོགས་ནི་ཤུགས་ཆེ་ཤོས་དེ་ག་རང་གནས་ཐུབ་འདུག་བ། རེད་ད་བོད་ནང་ནས་དཀའ་ངལ་ག་རེ་འདུག་ཟེར་ན་རྩོམ་གཅིག་བྲིས་ཡས་ན་རེད། སྤྱིར་བཏང་དཀའ་ངལ་ཞིག་བ་རེད་ཨ་ནི་དེ་ལ་བརྟེན་ནས་ད་བཙོན་ཁང་ནང་བསྡད་སྡོད་མཁན་དེ་འདྲ་རང་མང་པོ་བྱུང་གི་བ་རེད། རེད་བ། དཔེར་ན་ད་རྩོམ་པ་པོ་ཡོངས་གྲགས་ཀྱི་ཁྱབ་བྱེད་ཕྱི་མི་ཚང་མས་ངོས་འཛིན་བྱེད་མཁན་སྒོ་ཤེས་རབ། རེད་རེད་རེད། ལྟ་བུ་ཅིག་ཡིན་ན་ཨ་ནི

གཅིག་འཐབ་རྩོད་ལ་ཡ་མུ་མཐུད་བྱས་བསམ་བློ་བཏང་ཐུབ་ཡ། མི་རིགས་ཀྱི་ལར་རྒྱ་མུ་མཐུད་བྱས་ངོས་ཟིན་ཐུབ་ཡ། ལྷག་པར་དུ་སྐད་ཡིག་གི་ནུས་པ་མུ་མཐུད་བྱས་ཟིན་ཐུབ་ཡ། འདི་འདྲའི་ལ་ཡ་སྣེ་ཁྲིད་བྱེད་ཐུབ་པའི་གི་ནུས་པ་སུ་ལ་ཡོད་མེད་འདི་ཁོང་ཚོ་བལྟ་གི་འདུག་བ། བལྟ་གི་ཡོད་པ་སོང་ཙང་ད་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་མ་ཚད་ད་འདི་བསྟན་པའི་སྐབས་ལ་ཡ་དངོས་གནས་རྩོམ་པ་པོ་མང་པོ་ཅིག་དཔེར་ན་འཇམ་དབྱངས་སྐྱིད་ནང་བཞིན་ད་ཐེའུ་རང་བཀྲ་ཤིས་རབ་བརྟན།

ཁ་ན་ཁུ་ཁུ་སིམ་སིམ་བྱས་བྱས་ཀློག་གི་ཡོད་རེད་ཁུ་ཁུ་སིམ་སིམ་བྱས་བྱས་འགྲེམས་སྤེལ་བྱེད་ཀྱི་ཡོད་རེད་བྱས་ཙང་འདི། ད་རྒྱ་ནག་ཁོ་རང་རང་ཚོ་ཧ་གོ་གི་རེད་ཁོ་རང་ཚོ་རང་སྔོན་མ་དམར་ཤོག་གྱེན་ལངས་བྱས་པའི་སྐབས་ལ་དམ་དྲག་ག་ཚོད་བྱུང་ཡོད་རེད་ཨ་ནི་ཁོ་རང་ཚོ་གི་དཔེ་ལྟ་ས་གཙོ་བོ་དེ Russia རེད Russia ནང་ལོགས་ལ་སྔོན་མ Russian Revolution Russia ནང་ལོགས་ལ་ཨ་ནི་ཟིང་ཆ་ལངས་པའི་སྐབས་ལ་ཁོ་རང་ཚོ་རྩོམ་པ་པོ Solzhenitsyn འདྲ་བོ་དེ་འདྲའི

གཅིག་བོད་དོན་འཐབ་རྩོད་དང་རྩོམ་རིག་གི་སྐོར་ལ་ང་མཉམ་དུ་གླེང་མོལ་བྱས་ལ་ཐུགས་རྗེ་ཆེ། ལགས་སོ། ཨེ་ང་ཚོ་ད་ལྟ་དེ། ད་ལྟ་བུ་ཆུང D བསོད་ནམས་དང་ང་རང་བཅས་དེ་ནི་དེ་ནས་བསྟན་རྣམ་དང་ང་ཚོ་རྩོམ་པ་པོ་ཁག་ཅིག་གིས་དེབ། རིམ་པ་ཅིག་ཅིག་འདོན་གྱི་ཡོད་རེད་དེབ་དེའི། མིང་བྱང་རང་ལ་ཡ། Black Neck། ཁྲུང་ཁྲུང་ནག་སྐེ་ནག་ལ་བྱེད་རོགས་འདིའི་མིང་གི་ཐོག་ནས་དེབ་འདོན་གྱི་ཡོད་དེབ་འདི་ད་ད་ལྟ་བར་དུ་དེབ་ཕལ་ཆེར་ལྔ་བཅུ་ལྷག་ཙམ་ཞིག་ཐོན་བྱུང་ཡོད་རེད་བྱས་ཙང་ཚང་མས་འདི་ལ་ཡ། གོང་བཤད། དང་ཨ་ནི་འདི་ལ་དོ་སྣང་གནང་རོགས་གནང་ཞུ། ལགས་སོ་ཐུགས་རྗེ་གནང་ཐུགས་རྗེ་ཆེ། ཐེངས་འདིའི་ང་ཚོའི་བརྙན་འཕྲིན་དང་རླུང་འཕྲིན། ངོ་དེབ་དྲ་རྒྱ་དང YouTube བཅས་ཀྱི་ཐད་གཏོང་གི་ལས་རིམ་རྒྱང་སྲིང་ཞུ་བཞིན་པ་ཡིན། ང་ཚོའི་ལས་རིམ་ལ་གཟིགས་པར་ཐུགས་རྗེ་ཆེ་མ་མཇལ་བར་བདེ་པོ་བཞུགས་བཀྲ་ཤིས་བདེ་ལེགས།